ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་གཅིག་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་སེར་གིས་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིང་ཞུ་རྒྱུ་ཡིན།

མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་དང་འཕྲོད་བསྟེན་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Hans Gert Pöttering དང་མཇལ་མོལ་མཛད་དེ་ཡོ་རོབ་གྲོས་ཚོགས་ཀྱིས་རྟག་ཏུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པར་འགྲེལ་བརྗོད་གནང་བའི་སྐོར་རྡ་རམ་ས་ལ་ནས་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོར་ཧྲིན་ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུས་ཏེ། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས་ཧན་སི་གྷེ་ཁྲི་ཕོར་ཧྲིན་ལགས་བཞུགས་སྒར་དུ་ཆེད་ཕེབས་དང་འབྲེལ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཐུགས་ཀྱི་རྗེས་བརྩེ་ཆེན་པོ་གི་སྒོ་ནས་མཇལ་ཁ་སྩལ་བ་དང། ཁོ་རང་མི་ལོ་བཅོ་ལྔ་གི་རྗེས་ནས་གོང་ས་མཆོག་དང་མཇལ་བར་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གི་རྒྱུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པ་གསུངས་ཡོད་པའི་མུར། སྐུ་ཞབས Hans Gert Pöttering ལགས་ནས་འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། ཁོ་རང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ། ཁོང་གིས་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་གདན་འདྲེན་ཞུས་པ་དང། ཡང་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་གི་འཁྲུངས་སྐར་ལ་ཕེབས་རོགས་ཀྱི་ཁོ་རང་ལ་མགྲོན་ཤོག་འབྱོར་རུང། ཏོག་དབྱིབས་ནད་ཡམས་ཀྱིས་བཅར་མ་ཐུབ་པ་དང་ངོས་ནས་རྟག་པར་གོང་ས་མཆོག་ལ་མཇལ་འདུན་ཆེན་པོ་ཡོད་པ་མ་ཟད། གོང་ས་མཆོག་ནི་ཆོས་ཕྱོགས་ནས་རེ་ལྟོས་ཆེན་པོ་འཆའ་ཡུལ་གྱི་རླབས་ཆེན་གྱི་སྐྱེས་བུ་ཟིག་ཡིན་པས། ང་ཚོས་ཁོང་དང་བོད་མི་ཚོར་ཡི་རངས་ཆེན་པོ་ཞུ་གི་ཡོད་པར་བརྟེན་ཁོང་ལ་མཇལ་དུས་དགའ་སྤྲོ་དང། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
Yes, the European Parliament always has defended the human rights of the Tibetans. ཡུ་རོབ་གྲོས་ཚོགས་ཀྱིས་ནམ་རྒྱུན་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་གི་ཡོད་པ་དང་ཕྱོགས་མཚུངས། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་བ་ཟིག་ཡིན་པ་གི་ཆ་ནས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཚོས། འཛམ་གླིང་གང་ས་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་ཡོང་བའི་སྐུལ་མ་དང། ལྷག་པར་ང་ཚོར་ནང་ཆོས་ཀྱི་མིག་ལྟོས་བཟང་པོ་ཆོས་ལུགས་མཐུན་སྒྲིལ་དེ་དགོས་གལ་ཆེན་པོ་ཆགས་ཡོད་པའི་ཁར། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དང་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་འབྲེལ་ལམ་བཟང་པོ་དང་དྲང་པོ་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས་གསལ་པོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། བོད་མི་གི་ཁྲི་ལ་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གི་སྐབས་སུ། སྙན་གྲགས་ཅན་འདི་བརྩི་བཀུར་འོས་གི་ཡུ་རོབ་གྲོས་ཚོགས་གི་ཚོགས་གཙོ་མཆོག་དང་འཐུས་མི་ཚོར་མཇལ་མོལ་གི་གོ་སྐབས་བྱུང་བར། མགོན་པོ་གང་ཉིད་ཀྱིས་ཧ་ཅང་གཟི་བརྗིད་དང་དགའ་ཚོར་བྱུང་བའི་བཀའ་བསྩལ་ཡོད་པ་རེད། ད་ག་འདི་སྙན་གྲགས་ཅན་གི་ད་བརྩི་བཀུར་འོས་པའི་ཨེ་ནི་ཡུ་རོ་པི་ཡན་གྲོས་ཚོགས་གི་ད་ག་གཙོ་འཛིན་མཆོག་དང། ཨེ་ད་ག་འཐུས་མི་རྣམ་པ་ལྷན་རྒྱས་ཚང་མ་ལ་ཞུ་ཡ་ལ་ཡ། ད་དེ་རིང་ཡང་བསྐྱར། འདིར་མཇལ་ཡག་གོ་སྐབས་དང། བཀའ་མོལ་ཞུ་རྒྱུ་བྱུང་བ་དེ། ཧ་ཅང་གི་ད་ག་གཟི་བརྗིད་དང། དགའ་པོ་ཞེ་པོ་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན།
ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་དང་ལྷན་ཕེབས་པ། སྦར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ནས་ཀྱང། ཧན་སི་གེ་ཏྲི་ལགས་ནས་སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་པེ་ཅིན་ཨོ་ལིམ་ཕིག་གི་རྩེད་འགྲན་གྱི་སྐབས་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ། བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན། ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ནང་ཨོ་རྩལ་འགྲན་ཚོགས་ཚུགས་རྒྱུར་བཀག་འགོག་དགོས་པ་གི་སྐོར་ལ་ཤུགས་ཆེར་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་བའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་བྱས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད་ཨ་ནི་དེ་ནས་བྱས་ནས་ད་ང་ཚོ་ལ། ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་ཐུགས་བརྩེ་བ་ཆེན་པོ་གནང་སའི་གི་མི་སྣ་ཅིག་ཆགས་བསྡད་ཡོད་རེད་ཨ་ནི།
ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Hans Gert Pöttering ལགས་ཀྱིས། སྤྱི་ལོ་ཉིས་སྟོང་བདུན་ལོ་ནས་དགུ་གི་བར་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་སྐབས་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་བསྩལ་བ་སོགས་ཡུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པས། འབྱུང་འགྱུར་ཡིན་པའི་གོང་ས་མཆོག་གི་དགུང་ལོ་དགུ་བཅུ་ལ་ཕེབས་པ་གི་གོ་སྟོན་གི་སྐབས་སུ། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་སྐུ་མགྲོན་དུ་ཕེབས་རྒྱུ་གི་མགྲོན་འབོད་ཞལ་བཞེས་གནང་ཡོད་པ་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཁོང་ནི་ཡུ་རོབ་གྲོས་ཚོགས་ཀྱི་ནང་འཐུས་མི་རྒྱུན་རིང་ཤོས་གནང་མཁན་གྱི་ཆབ་སྲིད་པ་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་ནས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཕྱིར་བསྡུ་མཚམས་འཇོག་དགོས་པའི་འབོད་སྐུལ་གནང་འདུག་འདི་ཟླའི་ཚེས་ཉི་ཤུ་སྟེ་རེས་གཟའ་ཟླ་བའི་ཉིན་འཛམ་གླིང་བྱིས་པའི་ཉིན་མོ་དང་སྟབས་བསྟུན་སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་ལྕམ Van Hoof གྱིས་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭར་བཙན་འཇུག་བྱེད་བཞིན་པར་སྐྱོན་བརྗོད་དང་སྦྲགས་སྲིད་བྱུས་བཟུང་སྟངས་འདི་ནི་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་བཅས་པ་རྩ་མེད་གཏང་རྒྱུའི་ངན་བྱུས་ཤིག་ཡིན་པ་འགྲེལ་བརྗོད་གནང་བ་དང། དེ་བཞིན་ཁོང་མོས་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་འཕྲལ་དུ་ཕྱིར་བསྡུ་དང་རྒྱ་ནག་དམར་ཤོག་གཞུང་གིས་རྒྱལ་སྤྱིའི་བཅའ་ཁྲིམས་དགོངས་དོན་ལྟར་དྲག་གནོན་ཅན་གྱི་རིག་གཞུང་བཙན་བསྒྱུར་གྱི་སྲིད་བྱུས་རྣམས་མཚམས་འཇོག་དགོས་པའི་འབོད་སྐུལ་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བཀོད་འདུག་དེ་ཡང་འདི་ཟླའི་ཚེས་བཅུ་བདུན་སྟེ་རེས་གཟའ་པ་སངས་ཉིན་རྒྱ་ནག་གཞུང་གིས་བོད་དོན་ཐོག་འཛིན་པའི་སྲིད་བྱུས་ཀྱི་སྙན་ཐོ་ཞིག་འགྲེམས་སྤེལ་བྱེད་སྐབས་བོད་རང་སྐྱོང་ལྗོངས་ཟེར་བའི་སྲིད་གཞུང་གི་འགོ་ཁྲིད་གཞོན་པ་ཞུ་ཀྲི་ཐའོ་ཡིས། ཕྱི་ཕྱོགས་ནས་ང་ཚོས་བོད་ནང་བཅའ་སྡོད་སློབ་གྲྭ་བཙུགས་ཏེ་དེའི་ནང་བོད་པའི་ཕྲུ་གུ་ཚོར་བཙན་ཤེད་ཀྱིས་སློབ་འཇུག་དང་མི་རིགས་རྒྱ་སྒྱུར་གྱི་སློབ་གསོ་སྤེལ་བཞིན་ཡོད་ལུགས་བཤད་བཞིན་པ་ནི་ཀུན་སློང་ངན་པ་བཅངས་ནས་སྐྱོན་བརྗོད་བྱེད་པ་དེ་ནི། དོན་དངོས་བོད་ཀྱི་གྲོང་གསེབ་ཁག་གི་ནང་སློབ་གྲྭ་ཁ་ཐོར་ཡོད་པ་ཚང་མའི་ནང་དགེ་རྒན་གཏོང་ཐུབ་རྒྱུ་དང་མཐུན་རྐྱེན་སྦྱོར་སྤྲོད་བྱེད་རྒྱུ་ཁག་པོ་ཡོད་པར་བརྟེན། ང་ཚོས་གྲོང་རྡལ་དང་གྲོང་ཁྱེར་ཆེ་ཁག་ནང་དམིགས་བསལ་མཐུན་རྐྱེན་ཡག་པོ་ཡོད་པའི་རྐྱེན་གྱིས། སློབ་གྲྭ་ཁག་ཟླ་སྒྲིལ་གཏང་རྒྱུ་ཡིན་ལུགས་བརྗོད་དེ་བོད་མི་དང་ཕྱི་ཕྱོགས་ཀྱི་ཚོགས་སྡེ་ཁག་གིས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཁག་ལ་སྐྱོན་བརྗོད་བྱེད་བཞིན་པ་དེ་དག་ལ་ངོས་ལེན་བྱེད་ཀྱི་མེད་པ་རེད། འོན་ཀྱང་ཨ་རི་གཙོས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཆེད་མཁས་པ་ཚོས་རྒྱ་ནག་གི་བཅའ་སྡོད་སློབ་གྲྭ་དེས་བོད་ཕྲུག་ཚོ་བོད་པའི་རིག་གཞུང་དང་སྐད་ཡིག་སྦྱང་སའི་ཁོར་ཡུག་ཡག་པོ་ཞིག་བསྐྲུན་གྱི་མེད་པའི་གནས་སྟངས་ཐད་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད། ཡང་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨོ་སྟྲོ་ལིའི་ཕྱི་སྲིད་བློན་ཆེན་པེ་ནེ་ཝང་ལ་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་དང་བོད་ནང་གཏན་འཇགས་སློབ་གྲྭའི་བཙན་བཀའ་བཏང་བ་སོགས་ཀྱི་སྐོར་གླེང་དགོས་པའི་རེ་སྐུལ་ཞུས་འདུག་ཨོ་སྟྲོ་ལིའི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Australia All Party Parliamentary Tibet Group ཞེས་པས་ཨོ་སྟྲོ་ལིའི་ཕྱི་སྲིད་བློན་ཆེན་པེ་ནེ་ཝང་ལགས་སུ་མཉམ་འབྲེལ་རྒྱལ་ཚོགས་སུ་རྒྱ་ནག་ཐོག་ཡོངས་ཁྱབ་རེས་སྐོར་བསྐྱར་ཞིབ་ཚོགས་འདུའི་ཐོག་བོད་དོན་སྐོར་གླེང་གནང་དགོས་པའི་འབོད་སྐུལ་ཞུས་འདུག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་ཉིན་ཨོ་སྟྲེ་ལིའི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ནས་ཨོ་སྟྲེ་ལི་ཡ་ཡི་ཕྱི་སྲིད་བློན་ཆེན་པེ་ནི་ཝོང་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་བྱུང་ངེས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་ཡོངས་ཁྱབ་རེས་སྐོར་བསྐྱར་ཞིབ་ཚོགས་འདུའི་ཐོག་རྒྱ་བོད་གཉིས་ཀྱི་དཀའ་རྙོག་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་སྐོར་གླེང་དགོས་པའི་འབོད་སྐུལ་ནན་པོ་ཞུས་འདུག་དེ་ཡང་ཨོ་སི་ཀྲུ་ལི་ཡའི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་མཉམ་རོགས་གྲོས་ཚོགས་འཐུས་མི་སྐུ་ཞབས Dean Smith དང་གྲོས་ཚོགས་འཐུས་མི་ལྕམ Susan Templeman དང་གྲོས་ཚོགས་འཐུས་མི་ལྕམ Janet Rice རྣམ་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་ཡོངས་ཁྱབ་རེས་མོས་བསྐྱར་ཞིབ་ཚོགས་འདུའི་ནང་བོད་དང་བོད་པ་ཅེས་པའི་ཐ་སྙད་དེ་བེད་སྤྱོད་གཏོང་དགོས་པ་ལས་རྒྱ་ནག་གིས་བརྗོད་པ་ལྟར་གྲངས་ཉུང་མི་རིགས་འམ་ཆོས་ལུགས་གྲངས་ཉུང་ཅེས་པ་བེད་སྤྱོད་བྱེད་མི་རུང་བའི་ཨོ་སི་ཀྲུ་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནེ་ཝོང་ལགས་ལ་རེ་སྐུལ་ཞུས་འདུག། ཡང་འབོད་སྐུལ་གྱི་ཞུ་ཡིག་དེའི་ནང་དུ་བོད་ནང་འགྲོ་བ་མིའི་ཐོབ་ཐང་གཏོར་བཤིག་གཏོང་ཐབས་སུ་བོད་ཀྱི་ཕྲུ་གུ་ཚོའི་རིག་གཞུང་གི་ངོ་བོ་མེད་པ་བཟོ་ཐབས་སུ་གཏན་འཇགས་སློབ་གྲྭའི་བཙན་བཀའ་བཏང་བ་སོགས་ཀྱི་གནད་དོན་གསལ་སྟོན་བྱས་ཡོད་པ་དང། ཨོ་སི་ཀྲུ་ལི་ཡའི་གཞུང་ནས་རྒྱ་ནག་གིས་བོད་མིའི་ནང་པའི་བླ་སྤྲུལ་ཁག་གི་ཡང་སྲིད་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་དང་འབྲེལ་བའི་གནད་དོན་ལ་ཐེ་བྱུས་བྱས་པར་སྐྱོན་བརྗོད་གནང་རྒྱུ་དང། གནད་དོན་དེ་རིགས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་ལྟར་བོད་མི་མང་གིས་ཐག་གཅོད་བྱེད་རྒྱུའི་ཐོབ་ཐང་ཡོད་ལུགས་བཅས་ནན་བརྗོད་བྱས་འདུག། ཡང་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་ལོ་རྗེས་མའི་སྤྱི་ཟླ་དང་པོའི་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་ནང་སྲིད་འཛིན་ཐོབ་རྒྱུའི་རེ་བ་ཆེན་པོ་ཡོད་མཁན་འོས་མི་སྐུ་ཞབས་ལའེ་ཆིང་ཏེ་ཡི་རོགས་པ་ཨ་མི་རི་ཀའི་བཅའ་སྡོད་ཐའེ་ཝན་གྱི་སྐུ་ཚབ་ཟུར་པ་ལྕམ་ཤའོ་མིང་ཆིན་གཏན་འཁེལ་བྱུང་ཅིང་གལ་སྲིད་འོས་བསྡུའི་རྒྱལ་ཁ་ཐོབ་ཡོད་ན་ཁོ་མོ་སྲིད་འཛིན་གཞོན་པའི་གོ་གནས་ཐོབ་ཀྱི་ཡོད་འདུག་ཐག་གཅོད་དེ་ནི་པེ་ཅིང་གིས་ཐའེ་ཝན་གྱི་འཛིན་རྒྱུ་ལ་གནོན་ཤུགས་ཇེ་ཤུགས་ཆེ་རུ་བཏང་བ་དང་འབྲེལ་ཁོང་གཉིས་རང་བཙན་རྒྱལ་ཁབ་གཅིག་ཡིན་པར་སྐྱོན་བརྗོད་བྱེད་པའི་དུས་སྐབས་ཤིག་ལ་བྱུང་བ་ཞིག་ཡིན་འདུག་ཞའོ་མིང་ཆིན་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་བཟུང་ཨ་རི་ཐའེ་པེ་ཡི་དོན་དངོས་སྐུ་ཚབ་གནང་ཡོད་ཅིང་ཝ་ཤིང་ཏོན་ནང་འབྲེལ་ལམ་ཡག་པོ་ཡོད་པ་དང་འཇོན་ཐང་ལྡན་པའི་ཕྱི་འབྲེལ་གྱི་མི་སྣ་ཞིག་ཏུ་ངོས་འཛིན་བྱས་ཡོད་ཀྱང་རྒྱ་ནག་གིས་ཁོ་མོར་རང་བཙན་ལ་ཡིད་ཆེས་ཡོད་མཁན་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། པེ་ཅིན་གཞུང་གིས་ཁོ་མོར་བཀག་སྡོམ་ཐེངས་གཉིས་བྱས་ཡོད་འདུག་ཞའོ་མེན་ཆིན་གྱིས་རང་ཉིད་འཐབ་འཛིང་པ་ཞིག་ཡིན་པར་བཤད་ནས་ཐའེ་ཝན་དང་ཨ་རིའི་འབྲེལ་ལམ་ཤུགས་ཆེ་རུ་གཏོང་བ་དང་རྙོག་འཛིང་ཆེ་བའི་འཐབ་ཇུས་ཀྱི་ཁོར་ཡུག་ཁྲོད་ནས་གཟབ་གཟབ་ངང་ཕྱི་འབྲེལ་དགོས་གལ་ཆེ་ཚུལ་ནན་བརྗོད་བྱས་ཡོད་འདུག་ལའེ་ཆིན་ཏང་དང་ཞའོ་མེན་ཆིན་གྱི་འཛིན་བྱང་དེས་རྒྱ་ནག་ལ་འགོག་རྒོལ་བྱེད་པ་དང་ཨ་རིར་འབྲེལ་ལམ་དམ་ཟབ་ཏུ་གཏོང་བའི་གོ་མཚོན་མཚོན་པ་དང། སྲིད་འཛིན་གྱི་འོས་མིར་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེ་བའི་སྐུ་ཞབས་ལའེ་ཆིན་ཏང་ཡིས་ཞའོ་མེན་ཆིན་ནི་དམངས་གཙོའི་ཆེད་དུ་འཐབ་རྩོད་བྱེད་མཁན་ཞིག་ཡིན་པ་དང་བརྟན་བརླིང་གི་འགོ་ཁྲིད་ཅིག་དགོས་པའི་གལ་ཆེའི་རང་བཞིན་གསལ་སྟོན་བྱས་ཡོད་ཅིང། གཞན་ཡང་པེ་ཅིན་ལ་ཉེ་བའི་གོ་མིན་ཏང་ཚོགས་པ་དང་ཐའེ་ཝན་མི་དམངས་ཚོགས་པ་གཉིས་ཀྱང་འོས་འདེམས་ཀྱི་འགྲན་རྩོད་ནང་ཞུགས་ཡོད་ཅིང་གལ་ཏེ་འོས་འདེམས་བྱུང་བ་ཡིན་ན་ཕྱོགས་གཉིས་ཀས་རྒྱ་ནག་ལ་འབྲེལ་ལམ་སྔར་ལས་དམ་ཟབ་བྱ་རྒྱུའི་ཁས་ལེན་བྱས་ཡོད་འདུག་ཆབ་སྲིད་ཚོགས་པ་ཚང་མས་ངེས་པར་དུ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞིའི་ནང་ཚུད་ལ་འོས་མི་འདེམས་སྒྲུག་དེའི་ནང་ཞུགས་རྒྱུའི་ཐོ་འགོད་བྱ་དགོས་པ་རེད་འདུག། ཡང་ཧོང་ཀོང་ནང་རང་བཙན་ལས་འགུལ་སྤེལ་བའི་སྐོར་གྱི་དངོས་བྱུང་གློག་བརྙན་ཞིག་ཐའེ་ཝན་ནང་གཟིགས་འབུལ་ཞུ་རྒྱུ་ཡིན་པ་དེ་ནི་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཟེར་བའི་སྲིད་བྱུས་ལག་བསྟར་དོན་འཁྱོལ་མ་བྱས་པ་ཞིག་མཚོན་གྱི་ཡོད་པའི་སྐོར། ཡང་དགེ་བཤེས་ལྷག་རྡོར་ལགས་ཀྱིས་བོད་མི་ཚོས་བོད་ཀྱི་ཆོས་རིག་རྒྱུན་འཛིན་གནང་ཐབས་དང་བདེ་སྐྱིད་ཀྱི་འཚོ་བར་རོལ་སྟངས་སོགས་ཀྱི་ཐད་ནས་གསུང་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཏུ། ཧི་མ་ལ་ཡའི་དཔེ་མཛོད་ཁང་གིས་གོ་སྒྲིག་ཞུས་ཏེ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་ཉིན་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་ས་གནས་ཀྱི་བོད་མི་རྣམས་ལ་ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས་བོད་ཀྱི་ཆོས་རིག་རྒྱུན་འཛིན་གནང་ཐབས་དང་མཐུན་ལམ་ཡོང་ཐབས་ཀྱི་བསམ་བློ་གཏོང་ཕྱོགས་སོགས་ཀྱི་སྐོར་གསུང་བཤད་གོ་སྒྲིག་ཞུས་པའི་ཐོག་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཧི་མ་ལ་ཡའི་དཔེ་མཛོད་ཁང་གིས་དགེ་བཤེས་ལགས་སུ་ནིའུ་ཡོག་ཏུ་གདན་འདྲེན་ཞུས་པ་ལྟར། དེ་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་བོད་མི་རྣམས་ལ་གསུང་བཤད་གནང་བར་ཕེབས་པར་འཚམས་འདྲི་དང་འབྲེལ་ནས་ཐུགས་རྗེ་ཆེ་ཞུས་གནང་སོང། དགེ་བཤེས་ལྷག་རྡོར་ལགས་ཀྱིས་ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས་བོད་མི་ཚོས་བོད་པའི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་ཐབས་སྐོར་ནས་གསུང་བཤད་གནང་སོང། རྒྱ་མིའི་སྲིད་གཞུང་གིས་བོད་ཀྱི་རིག་གཞུང་རྩ་མེད་གཏོང་བཞིན་པའི་དུས་སྐབས་དེར། ང་ཚོས་ངེས་པར་དུ་བོད་ཀྱི་ཆོས་རིག་ལ་དོ་སྣང་བྱེད་རྒྱུ་གལ་ཆེན་པོ་ཡིན་པའི་སྐོར་དང། སྤྱི་ཚོགས་ནང་འཆམ་མཐུན་ཡོང་ཐབས་གཙོ་བོ་ནི་མི་སྒེར་གྱི་ཁོང་ཁྲོ་ཞི་ཐབས་བྱ་རྒྱུ་དང། ཕན་ཚུན་མ་མཐུན་པའི་དཀའ་ངལ་དེ་གླེང་མོལ་གྱི་ལམ་ནས་སེལ་ཐབས་བྱེད་རྒྱུ་སོགས་གསུངས་གནང་སོང། ཧི་མ་ལའི་དཔེ་མཛོད་ཁང་གི་འགན་འཛིན་ཨེམ་ཆི་ཀུན་དགའ་དབང་འདུས་ལགས་ཀྱིས་བརྗོད་པ་ལྟར་ན། འདས་པའི་བདུན་ཕྲག་གཅིག་རིང་བརྗོད་གཞི་སྣ་ཚོགས་ཐོག་གསུང་བཤད་གོ་སྒྲིག་ཞུས་པར་ཕན་ཐོགས་ཆེན་པོ་བྱུང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། མཇུག་ཏུ་མི་མང་གིས་དགེ་བཤེས་ལགས་སུ་དོགས་འདྲི་ཞུས་པ་ཁག་ལ་གསུང་ལན་ཡང་གནང་སོང། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ཀོང་ཏུང་སྐད་གདངས་ཐོག་གནས་ཚུལ་སྤེལ་བ་ལྟར་ན། ཧོང་ཀོང་ནང་རང་བཙན་ལས་འགུལ་སྤེལ་བའི་དངོས་བྱུང་གློག་བརྙན་དེ་ཐའེ་ཝན་མི་མང་ལ་བསྟན་རྒྱུ་ཡིན་པས་ལོ་རྗེས་མར་སྲིད་འཛིན་གྱི་འོས་བསྡུ་ལ་ཤུགས་རྐྱེན་ཐེབས་སྲིད་པ་བརྗོད་ཀྱི་ཡོད་འདུག། དངོས་བྱུང་གློག་བརྙན་འདིའི་འཁྲབ་ཁྲིད་པ་སྐུ་ཞབས Malte Kaeding གྱིས་གསུངས་པར་གཞིགས་ན་གློག་བརྙན་དེ་བརྒྱུད་ནས་པེ་ཅིན་སྲིད་གཞུང་གིས་ཁ་དན་ཚིག་ལ་གནས་ཀྱི་མེད་པའི་བྱ་སྤྱོད་མཚོན་གྱི་ཡོད་པའི་སྐོར་གསུངས་ཡོད་འདུག་ཡང་ཁོང་གིས་ཁྲིམས་མཐུན་མ་ཡིན་པའི་ཧོང་ཀོང་ནང་རང་བཙན་གྱི་ངོ་རྒོལ་ལས་འགུལ་སྐོར་གྱི་དངོས་བྱུང་གློག་བརྙན་གསར་པ་ཞིག་ཉིས་སྟོང་ཉི་ཤུ་བཞི་ལོའི་སྤྱི་ཟླ་དང་པོའི་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་ལས་འགུལ་མ་སྤེལ་གོང་ལ་གཟིགས་འབུལ་ཞུས་པ་དེས་དམངས་གཙོའི་ལམ་ལུགས་ལྡན་པའི་ཐའེ་ཝན་མི་དམངས་ཚོར་ཤུགས་རྐྱེན་ཞིག་ཐེབས་རྒྱུ་རེད། གང་ཡིན་ཞེ་ན་དངོས་བྱུང་གློག་བརྙན་གསར་པ་དེས་རྒྱ་ནག་གཞུང་གིས་དེ་སྔོན་ཁས་ལེན་བྱས་པའི་རང་དབང་ཐད་ལ་ཤུགས་རྐྱེན་ངན་པ་ཞིག་བྱུང་ཡོད་པའི་སྐོར་བཀོད་འདུག་དངོས་བྱུང་གློག་བརྙན་རྩི་ཆེན་མེ་ཏོག་ནག་པོ་ཞེས་པའི་ནང་ཧོང་ཀོང་ནང་རྒྱ་ནག་གཞུང་གིས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་འཆར་ལག་བསྟར་དང་ཧོང་ཀོང་གི་དམངས་གཙོ་ཉམས་ཆག་སོང་བ། དེ་བཞིན་རྒྱ་ནག་གཞུང་གིས་གཞུང་དང་ལྟ་སྤྱོད་མི་མཐུན་པ་ཚོར་དམ་དྲག་དྲག་གནོན་དང་འཇུ་བཟུང་གི་ཁྲིམས་ཆད་བཅད་པ་སོགས་གནས་ལུགས་བཀོད་པའི་ཐོག་ནས་ཐའེ་ཝན་མི་མང་རྣམས་ལ་གལ་སྲིད་ཁྱོད་ཚོས་པེ་ཅིན་སྲིད་གཞུང་གིས་གཅིག་གྱུར་དགོས་རེད་ཟེར་བ་དེར་ཉན་པ་ཡིན་ན་ཐའེ་ཝན་ནང་གནས་ཚུལ་ཅི་འདྲ་ཞིག་བྱུང་གི་ཡོད་པ་བཀོད་ཡོད་རེད་ཅེས་དངོས་བྱུང་གློག་བརྙན་དེའི་འཁྲབ་ཁྲིད་པ་སྐུ་ཞབས Malte Kaeding གྱིས་གསུངས་ཡོད་པའི་གནས་ཚུལ་འཁོད་འདུག་ཡང་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། Australia རུ་ཁག་ལ་འཛམ་གླིང་དབྱུག་རྩེད་སྤོ་ལོའམ། Cricket། ཀྱི་རྩེད་འགྲན་གྱི་འགྲན་བསྡུར་ནང་མཐའ་མའི་རྒྱལ་ཁ་ཐོབ་པ་དང་རྒྱ་གར་བ་ཚོ་བློ་ཕམ་བྱུང་འདུག་ཟླ་བ་བཅུ་གཅིག་པའི་ཚེས་བཅུ་དགུ་ཉིན་རྒྱ་གར་གྲོང་ཁྱེར Ahmedabad ནང་འཛམ་གླིང་དབྱུག་རྩེད་སྤོ་ལོའི་འགྲན་བསྡུར་གྱི་དེའི་ནང་རྒྱ་གར་གྱི་མི་མང་ནས་ཧ་ཅང་རེ་བ་ཆེན་པོ་བྱས་ཡོད་ཀྱང Australia ནས་རྒྱ་གར་དབྱུག་རྩེད་རུ་ཁག་ཕམ་པར་བྱས་ཏེ་ཐེངས་འདིའི་འགྲན་བསྡུར་ནང Australia དབྱུག་རྩེད་རུ་ཁག་ལ་རྒྱལ་ཁ་ཐོབ་འདུག་དབྱུག་རྩེད་སྤོ་ལོ་དེ་རྒྱ་གར་ནང་རྩེད་མོ་དགའ་ཤོས་ཤིག་ཡིན་པ་དང་ཉེ་བའི་ཆར་སྤྱི་ལོ་ཉིས་སྟོང་བཅུ་གཅིག་ལོར་རྒྱ་གར་ལ་འཛམ་བུ་གླིང་གི་དབྱུག་རྩེད་སྤོ་ལོའི་རྩེད་འགྲན་ནང་རྒྱལ་ཁ་ཐོབ་འདུག་ལ་རྒྱ་གར་མི་མང་ནས་འདི་ལོའི་འཛམ་གླིང་གི་དབྱུག་རྩེད་པོ་ལི་རྩེད་འགྲན་ནང་རྒྱལ་ཁ་ཐོབ་པར་རེ་བ་ཆེན་པོ་བྱས་ཀྱང་རྒྱ་གར་གྱི་གྲོང་ཁྱེར Ahmedabad ནང་ལ Narendra Modi གྱི་རྩེད་ཐང་ཆེན་པོ་དེའི་ནང་རྒྱ་གར་ལྟད་མོ་ལྟ་མཁན་མི་འབུམ་གཅིག་ཙམ་འཛོམས་ཡོད་པ་མ་ཟད་རྒྱ་གར་གྱི་སྲིད་བློན Narendra Modi ཡང་འཛམ་གླིང་དབྱུག་རྩེད་པོ་ལི་འགྲན་བསྡུར་གཟེངས་བསྟོད་ཐོག་སྐུ་མགྲོན་དུ་ཕེབས་ཡོད་འདུག་གལ་སྲིད་ད་ཐེངས་རྒྱ་གར་གྱི་རྩེད་འགྲན་དེ་ཐོབ་པ་ཡིན་ན་དེ་ནི་སྲིད་བློན Narendra Modi ལ་ལྟ་ཚུལ་ཡག་པོ་ཞིག་ཆགས་རྒྱུ་གནད་དོན་དབྱེ་ཞིབ་པས་བརྗོད་འདུག་འོན་ཀྱང་ཨོ་སི་ཏྲེ་ལི་ཡའི་དབྱུག་རྩེད་པ Travis Head གྱིས་དབྱུག་རྩེད་པོ་ལིའི་རྩེད་འགྲན་ནང Century འམ་ཨང་གྲངས་ཐེངས་བརྒྱ་པའི་པོ་ལི་བཞུས་ཏེ་འགྲན་བསྡུར་ནང་རྒྱལ་ཁ་ཆེན་པོ་ཐོབ་པ་དང་ཨོ་སི་ཏྲེ་ལི་ཡའི་རུ་ཁག་ལ་རྒྱལ་ཁ་ཐོབ་ཡོད། སྤྱིར་བཏང་ཨོ་སི་ཏྲེ་ལི་ཡས་འཛམ་གླིང་གི་དབྱུག་རྩེད་པོ་ལིའི་རྩེད་འགྲན་ནང་རྒྱལ་ཁ་ཆེ་ཤོས་ཐོབ་པའི་ལོ་རྒྱུས་ཡོད། འདི་ལོ་ནི་ཁོ་ཚོའི་འཛམ་གླིང་དབྱུག་རྩེད་པོ་ལིའི་རྩེད་འགྲན་ནང་རྟགས་མ་ལེན་པ་ཐེངས་བདུན་པ་དེ་ཡིན་འདུག། དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་གི Save Tibet Network ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཐུན་མོང་གི་ཐོག་ཉེ་སྔོན་རྒྱ་ནག་གཞུང་གིས་ཆོས་ཕྱོགས་དང་འབྲེལ་བའི་ཡིག་ཆ་ཨང་བཅུ་དགུ་ཞེས་པ་ཞིག་ཕྱིར་བསྒྲགས་བྱས་པ་དེའི་སྐོར་ཁ་ཉིན་རེས་གཟའ་ཉི་མ་ཉིན་བགྲོ་གླེང་གི་ཚོགས་འདུ་ཞིག་བསྐོང་ཚོགས་གནང་བའི་གནས་ཚུལ་དང་འབྲེལ་བའི་ཕྱོགས་བསྒྲིགས་ཞུས་པ་ཞིག་དེ་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། ཉི་ཧོང་གི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་གི། Save Tibet Network། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཀྱིས། རྒྱ་ནག་གཞུང་གིས་ཆོས་ཕྱོགས་དང་འབྲེལ་བའི་ཡིག་ཆ་ཨང་བཅུ་དགུ་ཞེས་པ་དེ་དང་འབྲེལ་བའི་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་གནས་ཚུལ་དེའི་སྐོར་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཞིབ་ཕྲ་འགྲེལ་བརྗོད་འདི་ལྟར་གནང་གི་འདུག།
ཨེ་ནི་བགྲོ་གླེང་འདི་ག་རེ་རེད་ཟེར་ན་འདི་ཉི་ཧོང་དང་བོད་དང་ཡུ་གུར་དང་ལྷོ་སོག་པོ་སྐུ་ཚབ་ཁག་དང་མཁས་དབང་ཁག་དེ་ནི་མཉམ་རུབ་ཐོག་ནས་རྒྱ་ནག་གི་ཐོག་ནས་ཡིན་པ་ཡིན་ན་སྤྱི་ཟླ་དགུ་པའི་གི་ཚེས་གཅིག་ལ་ཨེ་ནི་ཅིག་གི་གསལ་བསྒྲགས་ཞུས་པ་ཨ་ད་ཆོས་ཕྱོགས་ཀྱི་བྱེད་སའི་གི་ས་ཆ་གི་ལ་ཁྲིམས་ཀྱི་ཁྲིམས་ཡིག་ཨང་གྲངས་བཅུ་དགུ་ཟེར་ལབ་འདུག་ཨ། འོ་དེའི་སྐོར་ལ་ཨེ་ནི་ད་བགྲོ་གླེང་བྱེད་ཡ་ཅིག་རེད། ཁྲིམས་ཡིག་འདིའི་ནང་དོན་འདི་དང་ཁྲིམས་ཡིག་འདི་ག་འདྲ་ཅིག་བཙན་པོ་དང་ཁྲིམས་འགལ་ཡིན་པ་ཅིག་སྐོར་ལ་བགྲོ་གླེང་འདུག་བྱུང་དེ་ཡོད། ད་འདི་ནང་ལོགས་བགྲོ་གླེང་ནང་ལོགས་མཉམ་ཞུགས་བྱེད་མཁན་གྱི་གཙོ་བོ་འདི་ང་ཚོའི་གྲོས་ཚོགས་འཐུས་མི་དང་ཁོ་རང་ཡུ་གུར་རྒྱབ་སྐྱོར་ཚོགས་པའི་གི་དྲུང་ཆེ་ཆགས་འགྲོ་གི་ཡོད་རེད། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པའི་ཐོག་གི

ཡུ་གུར་གྱི Japan Uyghur Association ཉི་ཧོང་ཡུ་གུར་གྱི་ཚོགས་པའི་གྱི་ཚོགས་གཙོ་གཞོན་པ Sawut Mehmet བཅས་པའི་ཐོག་ནས་ཡིན་པར་ལན་ངེས་ཀྱི་འདུག་ཟེར་ཏེ་ཁྱེད་ཀྱིས་ང་ཚོ་བགྲོ་གླེང་འདུག་ཟེར་ཞུས་རེད། ད་བགྲོ་གླེང་འདི་ནང་ལོགས་ལ་ད་གཙོ་བོ་དེ་ང་ཚོ་གཙོ་སྐྱོང་བྱེད་མཁན་ཅིག་ཨ་ནི་ད Makino Seishu ལགས་རེད་ཨ་ནི་ད Save Tibet Network གྱི་ཁོ་རང་ཚོགས་གཙོ་ཡི་འདུག་ཆགས་དེ་ཡོད་རེད། ཁོ་རང་གི་དང་པོ་གཅིག་གི་ང་བྱས་ཀྱང་ད་རྒྱ་ནག་གིས་གཏན་འབེབས་བྱས་བཞག་པའི་ཁྲིམས་ཡིག་བཅུ་དགུ་དེ་ནང་དོན་དེ་ག་རེ་ཡིན་མིན

རྒྱ་ནག་གིས་དབང་བསྒྱུར་བྱས་པའི་ས་ཆ་བོད་ཡུ་གུར་ཨ་ནི་ལྷོ་སོག་པོ་དེའི་ས་ཆ་ཚང་མའི་གི་ནང་ལོགས་ལ་ཆོས་དད་ཀྱི་རང་མོས་དེ་རྡོག་རོལ་བཏང་ཡ་ཅིག་དང་མིའི་གི་ཐོག་ནས་བོད་དང་ཆོས་ཀྱི་ཐོག་ལ་བསམ་བློ་བཏང་སྟངས་དེ་ཚང་མ་འགྱུར་བ་བཏང་ཡ་གི་འཆར་གཞི་ཞིག་ཆགས་ཀྱི་འདུག་ཟེར་བྱས་དེ་འདྲའི་ཅིག་ཁོ་རང་འདུག་གསུངས་སོང། དེ་ནས་ང་ཚོ་གྲོས་ཚོགས་འཐུས་མི Mitsubayashi Hiromi ལགས་ཀྱིས་ཁོ་རང་ཡིན་པར་བྱས་ན་དེའི་ཁྲིམས་ཡིག་དེ་དཔེ་ཚབས་ཆེན་པོ་དང་རྒྱ་ནག་གཅིག་པོ་མ་ཡིན་པའི་འཛམ་བུ་གླིང་ལའི་གནོད་སྐྱེལ་གྱི་འདི་འདྲའི་གནས་སྟངས་ཤིག་ཆགས་འགྲོ་གི་འདུག་དེ་ཡིན་ཙང་ཁོ་རང་ཡི་གྲོས་ཚོགས་འཐུས་མི་ཞིག་ཡིན་པའི་ཐོག་ནས་གྲོས་ཚོགས་ནང་ལོགས་ལའི་ཡིན་པར་བྱས་ན་འདི་ཚོ་གླེང་སློང་བྱེད་ཡག་གི་ཐོག་ལ་གང་ཐུབ་ཐུབ་ཀྱིས་འབད་བརྩོན་ཞུ་གི་ཡིན་ཞེས་འདི་འདྲ་གསུང་གི་འདུག་དེ་ནས་དེ་ཡིས་ང་ཚོའི་གི་སོག་པོ་དང་ཨ་ནི་ཡུ་གུར་གི་འཐུས་མི། Govrud Archa ལགས་དང Sawut Mehmet ལགས་ཁོ་རང་གཉིས་ཐོག་ནས་ཡིན་པར་བྱས་ན། ཡུ་གུར་དང་ཨ་ནི་ལྷོ་སོག་པོའི་ནང་ལོགས་ལ་ད་ལྟ་བར་དུ་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རེད་ཆོས་དད་རང་མོས་ལ་ག་ག་ཞིག་གནོན་ཤུགས་དང་རྡོག་རོལ་བཏང་ཡོད་པ་དང་ཨ་ནི་ད་ལྟའི་ཆར་དེ་ཡིན་པར་བྱས་ན་ཨ་ནི་ཅིག་ཁྲིམས་ཡིག་འདི་འདྲ་བྱས་བཏོན་པ་འདི་གང་མིན་ཚད་རེད་ཟེར་འདི་ལ་དཔེ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ཏེ་གསུངས་སོང། དེ་ནས་ང་ཚོས Kobayashi sensei ལགས་ཁོ་རང་ཉི་ཧོང་གི། དགེ་འདུན་པའི་གི་ཚོགས་པའི་གི་འདི་རེད་ཁོ་རང་གི་ཡིན་པར་རེད་ན་བོད་པའི་གི་ནང་བསྟན་གི་ནང་ལོགས་ལ་ཡིན་པར་རེད་ན་སྐུ་ཕྲེང་རིམ་བྱོན་དང་ཨ་ནི་སྐྱེ་བ་སྔ་ཕྱི་དང་དེ་ཚོ་གལ་ཆེན་པོ་ཞེ་པོ་ཞིག་ཡོད་རེད་ཨ་ནི་ད་ལྟ། རྒྱ་ནག་གི་ཐོག་ནས་ཡིན་པར་བྱས་ན་ཁོ་རང་ཚོའི་གི་དགོས་དབང་གི་ཐོག་ནས ༧སྐྱབས་མགོན་རིན་པོ་ཆེའི་ཡང་སྲིད་དང་བོད་པའི་བླ་ཆེན་གྱི་ཡང་སྲིད་ནང་ལ་ཐེ་ཇུས་བྱེད་ཡས་དང་གཅིག་ད་ད་ལྟའི་གི་ཁྲིམས་ཡིག་འདི་འདྲས་ཀྱི་ཐོག་ནས་ཨ་ནི་མི་ལ་གཅིག་པོ་དབང་བསྒྱུར་མིན་པའི་མི་གི་བསམ་བློ་ཚང་མ་ལ་ཡི་དང་ཆོས་ཕྱོགས་ཐོག་ནས་བྷི་དེ་བྱ་བ་ལ་ཚང་མ་དབང་བསྒྱུར་བྱེད་ཡས་འཆར་གཞི་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་གསུངས་སོང། དེ་ནས་ང་ཚོ་དེ Doctor Miyawaki Junko ལགས་ཁོ་རང་གི་དེ་སོག་པོ་དང་ཨ་ནི་རྒྱ་ནག་གི་ལོ་རྒྱུས་ཐོག་ལ་མཁས་པ་ཅིག་རེད་ཁོ་རང་གི་དེའི་ནང་ལོགས་ལ་རྒྱ་ནག་ཟེར་ན་ག་འདྲས་ཅིག་ཡིན་མིན་དང་བྱས་ཏེ་དམར་ཤོག་ཚོགས་པ་སླེབས་རྗེས་ཨ་ནི་དེ་ནས་བྷི་དེ་ཨ་ནི་རྒྱ་ནག་གི་ལོ་རྒྱུས་འཁྱོག་བཤད་མང་པོ་བྱེད་ཀྱི་ཡོད་པ་དང་དེའི་ནང་ལོགས་ལ་དཔེ་ཆ་བཞག་ན་སོག་པོའི་གི་ཡོན་རྒྱལ་རབས་དང་ཨ་ནི་མན་ཇུ་གི་ཆིང་རྒྱལ་རབས་དེ་ཚོ་ཅིག་ཁོ་རང་ཚོ་ཡིན་པ་དང་དེ་འདྲས་གི་འཁྱོག་བཤད་བྱེད་ཀྱི་ཡོད་པ་དེ་འདྲས་གི་གནས་ཚུལ་མང་པོ་གསུངས་སོང་ཨ་ནི་དེ་ནས་ང་དོན་གཅོད་གི་ཆ་ནས་ཨ་ནི་ཁྲིམས་ཡིག་དེའི་ནང་དོན་གྱི་ཚང་མ་ཁོ་རང་ཚོ་ལ་གཅིག་འགྲེལ་བཤད་ཞིག་བརྒྱབ་ཨ། འདིས་ད་ལྟ་བར་དུ་རྒྱ་ནག་ཐོག་ནས་ཡིན་པར་བྱས་ན། ཆོས་ཕྱོགས་ཀྱི་ལས་རིགས་ཐོག་ལ། གདུག་རྩུབ་དང་ཨ་ནི་འདིས་རང་དབང་འཕྲོག་པའི་ཐབས་ཤེས་འདྲ་མི་འདྲ་མང་པོ་ཅིག་བྱས་ཡོད་རེད་དེ། ད་ད་ལྟ་ད་ལྟའི་གི་ཁྲིམས་ཡིག་འདི་ཨང་གྲངས་བཅུ་དགུ་འདི་ཡག་པོ་ཞིག་ཀློག་པར་བྱས་ན་འདིའི་སྦུག་ལ་ག་རེ་འཁོད་བསྡད་འདུག་ཟེར་ན་ཨ་ད་འདིའི་སྦུག་ལ་གཅིག་གི་རྒྱ་ནག་གིས་ཆོས་ཕྱོགས་ཀྱི་བྱ་བའི་ནང་ལོགས་ལ་ཐེ་ཇུས་བྱས་ཏེ་ཁྲིམས་ཐོག་ནས་བྷི་དེ་འགྲིག་གི་ཡོད་པ་ཅིག་གཏན་འབེབས་བྱས་བཞག་ཁྱུང་ལྷག་པར་དུ་འདིའི་སྦུག་ལ་ག་རེ་བྲིས་ཡོད་ཟེར་ན། ཆོས་ཕྱོགས་ཀྱི་བྱ་བ་བྱེད་སའི་གི་དགོན་པ་ཡིན་ན་རེད་ལྷ་ཁང་ཡིན་ན་རེད་ཅིག་ཡེ་ཤུའི་ལྷ་ཁང་ཡིན་ན་རེད་ག་རེ་ཡིན་པར་བྱས་ན་འདི་བཙུགས་དུས་ཙམ་པ་འདི་བཙུགས་ཡས་གི་ཨནི་ཅིག་གི་ཚོགས་ཆུང་ཅིག་དགོས་རེད་ཨནི་ཚོགས་ཆུང་གི་མི་དེ་རྒྱ་མི་མི་སེར་ཡིན་པ་དང་ཨནི་ཁོ་བསྡད་ས་དེ་རྒྱ་ནག་སྐམ་ས་ཆེན་མོ་རང་ལ་ཡིན་དགོས་རེད་ཟེར་ད་དེ་ད་དེ་ཚོའི་རིགས་དེ་ཡིན་པར་བྱས་ན་ཡོང་མ་སྲིད་ཡས་སོ་ར་ཅིག་རེད་ག་རེ་བྱས་ན་བསྐུལ་བསྐུལ་ན་བསམ་བསམ་འདྲ་བོ་ཅིག་ད་གང་བྱས་པའི་ད། ཅེས་དགོན་པ་དང་ལྷ་ཁང་དང་ག་རེ་ཡིན་པ་བྱས་བཙུགས་ཡས་ལ་དཀའ་ངལ་ཕྱུག་པོ་ཞིག་སྤྲད་ཡས་ཀྱི་ཐབས་ཤེས་ཅིག་བྱས་སྡོད་ཀྱི་ཡོད་པ་ཅིག་ཨེ་ལྷག་པར་དུ་ཁོ་ཚོས་ཀྱི་དགོན་པ་དང་ལྷ་ཁང་ག་རེ་ནང་ལ་སློབ་ཁྲིད་བྱེད་ཀྱི་ཡོད་པར་བྱས་ན་དེའི་ནང་ལོགས་ལ་ཤིས་ཅིན་ཕིང་དང་རྒྱ་ནག་ཁོ་རང་གི་དམར་ཤོག་གི་ལྟ་བ་དེ་ཡིན་གཅིག་མིན་གཅིག་དེ་སྦུག་ལ་བླུགས་དགོས་རེད་ཟེར་ལབ་པ་དེ་ཚོས་ཟེར་ལབ་པར་བྱས་ན་ཆོས་ཟེར་མཁན་དེ་ག་རེ་ཡིན་མེད་ཅིག་ཅེས་མགོ་མ་ཚོས་པའི་གནས་སྟངས་ཅིག་ཆགས་ཀྱི་འདུག་ཅེས་དེ་འདྲས་ང་ཚོས་བྱས་འདུག་ཞུས་ཡིན། དེ་ནས་དྲི་བ་དྲིས་ལན་ཁག་དེ་འདྲའི་མང་པོ་བྱུང་སོང། དེ་ནས་གང་ཟེར་མཐའ་མའི་མཐའ་སྡོམ་དེ་ལ་ང་ཚོའི་གི་ཚོགས་གཙོ་ཨ་ནི་ད་མ་ཀི་ནོ་སེ་ཤུ་ལགས་སྡོམ་འདི་ག་རེ་ཆགས་བསྡད་ཡོད་ཟེར་ན་ང་ཚོའི་གང་ཟེར་འདི་ཁྲིམས་ཡིག་འདི་རྒྱ་ནག་དང་ཨ་ནི་རྒྱ་ནག་གི་དབང་བསྒྱུར་བྱེད་པའི་ས་ཆ་གཅིག་བོ་མ་ཡིན་པའི་འདི་འཛམ་བུ་གླིང་སྤྱིའི་གི་ཆོས་ཕྱོགས་གི་བྱ་བའི་ཐོག་ལ་ཡིན་པར་བྱས་ན་གནོད་སྐྱེལ་ཡས་གི་ཁྲིམས་ཡིག་ཅིག་ཆགས་གི་འདུག་འདི་མཐའ་གཅིག་ཏུ་ངོ་རྒོལ་བྱེད་དགོས་འདུག་ཨང་དེ་ལ་བལྟས། གྲོས་ཆོད་ཟེར་ན་མི་འདུག་དོན་ཚན་གསུམ་ཙམ་ཅིག་གཏན་འབེབས་བྱས་ཡོད་རེད་གཅིག་དེ་ག་རེ་ཟེར་ན་སྒོ་དང་པོ་དེ། རྒྱ་ནག་སྲིད་གཞུང་གི་ཐོག་ནས་ཡིན་པར་བྱས་ན་འདི་གང་མྱུར་ཕྱིར་འཐེན་བྱེད་དགོས་འདུག་འདི་ཁྱོན་ནས་འགྲིག་གི་མ་རེད་འདི་ང་ཚོས་ཆོས་དད་བྱེད་མཁན་མི་ཚང་མ་ལ་མཐོང་ཆུང་བྱེད་བཏང་གི་ཡོད་རེད་ཨ་ཁྲིམས་འགལ་ཆགས་གི་འདུག་འདི་ཁྲིམས་ཡིག་འདི་ཕྱིར་འཐེན་བྱེད་དགོས་འདུག་ཞེས་གཅིག་བྱས་གཉིས་པ་འདི་ཨ་ང་ཚོས་ག་རེ་ལབ་ས་འདི་ཉི་ཧོང་གི་མི་མང་རེད་ཨ་རྒྱལ་སྤྱིའི་ནང་ལོགས་ལ་ཡོད་པའི་གི་དགོན་པ་དང Church དང་ཨ་ཡེ་ཤུའི་ལྷ་ཁང་དང་ཨ་ཁ་ཆེ་གི་ལྷ་ཁང་དང་ཨ་གཞན་དག་གི་ཆོས་བྱེད་སའི་གི་དགོན་པ་ཁག་འཛམ་བུ་གླིང་ནང་ཡོད་པའི་གི་ཚང་མས་གི་ཨ་འདི། རྒྱ་ནག་གི་ཆོས་ནང་ལོགས་ལ་དམར་ཤོག་གི་སྲིད་ཇུས་མཉམ་བསྲེས་བྱས་དགོས་ཀྱི་རེད་ཟེར་ལབ་ཡས་ཀྱི་འཆར་གཞི་འདི་ལ་ཡིན་གཅིག་མིན་གཅིག་འཛམ་བུ་གླིང་ཐོག་ནས་བལྟས་རྒྱལ་སྤྱིའི་ཐོག་ནས་ཁོ་ལ་དགག་པ་བྱས་དགོས་ཀྱི་འདུག་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ལབ་དགོས་ཀྱི་འདུག་ཨན་གསུམ་པ་དེ་ལ་ག་རེ་རེད་ཟེར་ན་ཨན་རྒྱ་ནག་གཞུང་ཐོག་ནས་ཡིན་པར་བྱས་ན་ད་ལྟ་བར་དུ་ཡང་མང་པོ་བྱས་བསྡད་ཡོད་རེད་ད་ཕྱིན་ཆད་ལ་ཅིག་གི་ཆོས་ལུགས་ཁག་ཚང་མའི་གི་བྱ་སྤྱོད་ནང་ལོགས་ལ་ཡིན་པར་བྱས་ན་ཐེ་ཇུས་བྱེད་ཡས་དེ།

མང་ཆེ་ཅིག་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པ་དང་ཁམས་བྲག་མགོའི་ནང་ལོགས་ལ་སངས་རྒྱས་ཀྱི་སྐུ་བརྙན་དང་རྗེ་བཙུན་བྱམས་པའི་གི་སྐུ་བརྙན་དང་དགོན་པ་ཁག་དང་མ་ཎི་འཁོར་ལོ་འདི་འདྲའི་གཏོར་བཤིག་བཏང་བའི་གནས་སྟངས་མང་པོ་ཅིག་ཆགས་དུས་ཙམ་པ་དེ་ཚོ་དཔེ་དེབ་གང་མིན་ཚད་རེད་ཟེར་བྱས་ཁོ་ཚོས་བསྒྲགས་གཏམ་ཅིག་སྤེལ་བསྡད་ཡོད་རེད། ད་ལྟའི་ཆ་དེ་ལ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ན། རྗེས་སུ་སྤྱི་ཟླ་དགུ་བའི་གི་ཏ་རིག་གཅིག་ནས་བསྒྲགས་ཏེ་གཏན་འབེབས་དང་ལག་བསྟར་ཡིན་ཟེར་ལབ་པའི་གི་རྒྱ་ནག་གི་ཆོས་ཁྲིམས་ཨང་གྲངས་བཅུ་དགུ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་རྣམ་འགྱུར་སྟོན་ཡས་ཆེད་དུ་ལ་ང་ཚོའི་གི་འདི་བགྲོ་གླེང་དེ་ཚོ་རེད་ཨ་ནི་དེ་ལ་བི་ད་ཚང་མས་གི་མཐའ་གཅིག་ཏུ་ཉི་ཧོང་རེད་བོད་རེད་ཡུ་གུར་རེད་ཨ་ནི་ལྷོ་སོག་པོ་རེད་ད་དེ་དེ་ལ་ང་ཚོའི་མན་ཇུ་གི་མི་དེ་འདྲའི་སླེབས་བཞག་ཁོ་རང་ཚང་མས་གི་ཁ་གཅིག་གྲག་གི་ཐོག་ནས་དེའི་སྲིད་བྱུས་དེ་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་དགོས་གི་རེད་ཟེར་བའི་བསྒྲགས་གཏམ་སྤེལ་ཡོད་རེད་ད་དེ་བསྒྲགས་གཏམ་དེའི་རྗེས་ལ་ཕྱིས་སུ་ང་ཚོའི་གི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ཨ་ནི་གྲོས་ཚོགས་རེད་ཨ་ནི་གསར་འགོད་ཁག་དེ་ཚོ་ལ་གི་འགྲེམས་སྤེལ་འདུག་ཟེར་ཞུ་གི་ཡོད་ཨ་ནི་ད་དེ་དེའི་གི། བགྲོ་གླེང་གི་སྐབས་ལ་གསར་འགོད་པ་དེ་འདྲའི་མང་པོ་ཅིག་ཕེབས་བསྡད་བཞག་ཨོ་དེ་འདྲའི་གནས་ཚུལ་བྱས་རྗེས་བགྲོ་གླེང་འདི་ཡག་པོ་ཞེ་དྲག་བྱུང་སོང་ལགས་འོ་བྱས་ན། གཞན་ཡང་ཉེ་སྔོན་ཕྱི་ཟླ་བདུན་པའི་ནང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་ནང་ལས་དོན་ཆེད་ཆེས་ཐོག་མར་ཕེབས་སྐབས་གོང་ཞུས་ཉི་ཧོང་གི Super Sangha ཞེས་པའི་ཆོས་ཚོགས་དེའི་ཚོགས་གཙོ་གཞོན་པ་དགེ་འདུན་པ་ཀོ་བ་ཡ་ཤི་ཤིའོ་ཡིས་སྤྱི་བསྒྲགས་ཤིག་སྤེལ་གནང་བའི་ནང་རྒྱ་ནག་གཞུང་གིས ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་རྩད་གཅོད་ཐད་ཐེ་གཏོགས་བྱས་མ་ཆོག་པའི་སྐོར་སྤྱི་བསྒྲགས་ཤིག་སྤེལ་བ་དང། དེའི་ཐོག་ཉི་ཧོང་གི་སྲིད་བློན་དམ་པ Shinzo Abe མཆོག་གིས་དོན་དམ་གྱི་རྒྱབ་སྐྱོར་གནང་བའི་སྐོར་དང། ཁོང་གི་རྒྱབ་སྐྱོར་ལ་བརྟེན་ནས་ཉི་ཧོང་གི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་མང་ཤོས་ཡོད་པའི་སྐོར་གསུངས་ཡོད་པ་རེད། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ཆེད་སྒྲིག་གི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་ཡོད། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གནས་འབྲེལ་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་དམངས་གཙོའི་གོང་སྤེལ་ལྟེ་གནས་ཁང་གིས་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་ཕུལ་ནས་ཆེ་བསྟོད་ཞུས་པའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ལྷན་རྒྱས་ལ་རྩ་ཆེའི་འཚམས་འདྲི་ཞུ་བ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན།
དེ་རིང་ཁྱེད་ཅག་གི་དམངས་གཙོ་དོན་གཉེར་གནང་མཁན་རྣམས་ཀྱིས་མཚམས་འཚོལ་ནུབ་གཟེངས་རྟགས་ཞིག་བདག་ལ་གནང་བར་བཀའ་དྲིན་ཆེ་ཞུ། རང་དབང་གི་ཆེད་དུ་འདས་གྲོངས་སུ་ཕྱིན་པའི་མི་མང་དང། ད་ལྟ་མནར་གཅོད་མྱོང་བཞིན་པའི་མི་མང་གི་ཆེད་དུ་ཚང་མས་ཐུགས་སྨོན་གནང་རོགས་ཞུ།
རྣམ་པ་ཚོས་ད་ལྟ་གསན་པ་དེ་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ལ་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་ཉིན་ཏེ་རེས་གཟའ་མིག་དམར་ཉིན། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་རྟེན་གཞི་གནང་བའི་ཨ་རིའི་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་ངམ། National Endowment for Democracy། ཞེས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་མི་སྒེར་པ་གཅིག་གི་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་གནང་སྐབས་ཁོང་གིས་གཏམ་བཤད་གནང་བའི་དུམ་བུ་ཞིག་རེད། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་གིས་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་གནང་བར། ཐུགས་ཚོར་ཇི་བྱུང་སྐོར་གནས་འདྲི་ཞུས་པས་ཁོང་གིས་ཁོང་ལ་གཟེངས་རྟགས་བྱ་དགའ་དེ་གནང་བར་དགའ་སྐྱོ་ཟུང་འབྲེལ་གྱི་ཚོར་བ་བྱུང་སྐོར་གསུངས་དོན། འོ་ལགས་སོ་དེ་ནས་ད་ཁར་སང་མང་གཙོ་གི་དེ་ཉང་ཐོ་བྱ་དགའ་དེ་སྤྲད་པའི་སྐབས་ལ་ད་ཅིག་ང་རང་སེམས་ཚོར་ཡོད་ན་ཅིག་ད་དགའ་སྐྱོ་གཉིས་ཆ་གཉིས་ཚོགས་ཀྱི་སྟེང་ནས་ངས་ད་དེ་དགའ་དེ་གཟེངས་རྟགས་དེ་བླངས་པ་ཡིན་ད་སྐར་གཅིག་ན་གཅིག་གིས་དགའ་གོ་ཡང་འདྲ་བོ་ན་ད་ང་ཚོ་ང་རང་ཡིན་ན་བོད་ནང་ནས་གཅིག་ལས་ཀ་འདྲ་བའི་གང་ལ་གང་འཚམ་བྱས་རེད་ཕྱི་ལོག་ཡོང་ར་གཅིག་ལས་འགུལ་རབ་དང་རིམ་པ་གཅིག་བས་རེད་དེ་བྱས་ན་ད་ང་ཚོ་ང་གང་ཟག་སྒེར་བ་ཟེར་གཅིག་བྲལ་སོང་ཡིན་ཀྱང་དམིགས་བསལ་དགའ་གཏོང་ཡ་དེ་ཅང་མི་འདུག་དེ་ཡིན་ན་ར་ད་དགོས་ཞེས་པའི་རྩ་དོན་དག་ཅིག་འཐབ་རྩོད་འདི་ཚོ་ལ་གཅིག་ད་ཨ་རིའི་ད་མང་གཙོ་ཚོགས་པ་འདི་འདྲི་གཅིག་གི་སྔུན་ནས། བག་ཅིག་བདག་པོ་རྒྱབ་ནས་ང་ཚོ་ལ་བག་ཅིག་ཁོང་ཤུགས། ཡ། ཁྱེད་དང་ཁྱེད་དང་མཉམ་དུ་ཡོད་ཟེར་ཡག་གི་བག་གི་རྒྱབ་སྐྱོར་གྱི་རྣམ་པ་འདི་ནི་མཚོན་ན་རྒྱབ་སྐྱོར་རྣམ་པ་ཤུགས་ཆེན་པོ་བཟོས་བྱས་ན། འོ་དེ་ལ་ཅིག་ཧ་ཅང་དགའ་སོང། ང་ཚོའི་འཐབ་རྩོད་དེ་ལ་བདག་པོ་རྒྱག་གི་ཡོད་བ་དང་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་འོས་པ། མཚོན་གི་ཡོད་འདོད་ཡོད་བྱས་ནས་དེ། འོ། ང་རང་ཧ་ཅང་དགའ་སོང། ཡང། སྐྱོ་དགོས་པ་དེ་ལ།

ནང་པ་ཚོ་ངོ་ཐོག་ནས་ཡིན་ན་ད་ང་རང་གི་གྲོགས་པོ་བློས་ཐུབ་ཀྱི་གྲོགས་པོ་དེ་ནི་མང་པོ་བཙོན་ཁང་ནང་ན་ཡོད། དེ་ནས་བོད་ལུགས་ཀྱི་མི་བོ་ཤི་བའི་གནས་སྟངས་ཁག་ཅིག་དང་དམ་དྲག་ཤུགས་ཆེན་པོ་ཡིན་པའི་ཆ་ནས་ཡང་གཅིག་ང་ཚོའི་རང་དབང་དང་དམངས་གཙོ་ཟེར་ཡ་འདིའི་བར་གྱི་ཕྱི་ནང་ཚིག་འདི་ཙམ་ཡང་གོ་བེད་ཞུ་ཐུབ་མི་ཐུབ་ས་གི་འོ་གནས་སྟངས་དེ་འདི་རིགས་ཀྱི་འོག་ནས་ང་ཚོ་རྒྱ་ནག་འོག་ན་ད་གཅིག་དཀའ་ངལ་གང་མང་ལ་གདོང་གཏད་ནས་འདུག་དགོས་ཆ་ནས་ཁོང་ཚོའི་འདི་འདྲའི་གོ་སྐབས་རག་གི་མེད་པའི་ཆ་ནས་ད་ད་ནས་ག་ད་ང་ཚོ་རོགས་པ་དེ་ཚོ་དང་མཉམ་དུ་འདི་ད་ཐེངས་འདིའི། བྱ་དགའ་དེ་ལེན་ཐུབ་ན་འགྲོ་བསམ་གྱིས་ཡང་ཅིག་ཚོར་ཅིག་ཁར་བསྐོར་སེམས་ཚོར་ཚེ་དགུན་རང་དག་ཏུ་བྱས་ཡོད། འོ་ཅིག་རྟེན་འབྲེལ་དེ་སྐྱེས་སོང་འོ་རྟེན་འབྲེལ་ཅན་དང། ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ནང་གི་བོད་རིགས་སྤུན་ཟླ་རྣམས་ལ་བརྡ་ལན་གནང་དོན། བོད་ནང་ན་ཡོད་ནི་ད་ཅིག་ང་རང་གི་འཐབ་གྲོགས་ཡིན་ན་རེད་རེད་གྲོགས་པོ་གྲོགས་མོ་ཡིན་ན་རེད་རེད། ད་བོད་ནང་ན་ཡོད་ནི་ཚང་མ་ད་ཐེངས་ཅིག་ང་ཚོའི་འཐབ་རྩོད་འདི་ལ་ཅིག་གསོན་ཤུགས་སྤྲད་འདི་ག་ཅིག་ང་ཚོའི།

བོད་ནང་ན་ཡོད་ནི་ཚང་མ་ལ་ཡག་གི་སེམས་ཤུགས་མ་ཆག་ཚེ་སྙིང་སྟོབས་མ་ཞུམ། འོ་ནི་མུ་མཐུད་ནས་ཡག་གི་འཐབ་རྩོད་པོ་ཤོག་ཁ་ཤིག་རྒྱབ་ད་ང་ཚོའི་ངོས་ནས་ན་རྒྱབ་སྐྱོར་གནང་གི་ཡོད་ཟེར་ཡག་གི་དེབ་བརྡ་རྟགས་བརྡ་ལན་ཞིག་འདི་ཟེར་གོ་ན་ཆོག་གི་འབོད་སྐུལ་ཟེར་གོ་ན་ཆོག་གི་འོ་དེ་འདྲི་གི་ཅིག་ནས་འོ་སེམས་ཤུགས་བར་མ་དུ་སྤྲད་ཐུབ་ཀྱི་ཐུབ་དགོས་ཀྱི་རེད་བསམ་པའི་ང་རང་གི་འོ་དེ་འདྲི་ཅིག་ལ་ཡིད་ཆེས་བྱེད་གི་ཡོད་ལགས་སོ་ཐུགས་རྗེ་གནང། ཡང་ཨ་མི་རི་ཀའི་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་མང་གཙོའི་གཟེངས་རྟགས་བྱ་དགའ་གནང་རྒྱུའི་མཛད་སྒོ་འཚོགས་སྐབས། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཀྱི་ལོ་རྒྱུས་སྐོར་གསུངས་དོན། མགོ་ལོག་འཇིགས་མེད་ལགས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱ་ནག་གི་རྒྱལ་ས་པེ་ཅིང་ན་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་མ་འཚོགས་གོང་ཙམ་ལ་བོད་ཀྱི་ས་ཁུལ་མང་པོར་སྐོར་སྐྱོད་གནང་སྟེ་གཞིས་ལུས་བོད་རྒྱ་ཆེའི་མི་མང་རྣམས་ཀྱི་སེམས་ནང་གི་དངོས་ཡོད་ཚོར་བ་ཁག་དངོས་སུ་གསུངས་པ་དང། བོད་མིའི་མངོན་འདོད་མཚོན་པའི་དངོས་བྱུང་གློག་བརྙན་འཇིགས་བྲལ་ཞུ་བ་བཟོ་སྐྲུན་གནང་བ་དེ་འཛམ་གླིང་ཁྱོན་ཡོངས་སུ་དར་ཁྱབ་ཤུགས་ཆེ་བྱུང་བར་བརྟེན་ནས་རྒྱ་ནག་གཞུང་གིས་ཁོང་འཛིན་བཟུང་བཙོན་འཇུག་ཞུས་པ་མ་ཟད་མི་སྤྱོད་ལས་འདས་པའི་ཉེས་རྡུང་སོགས་སྡུག་སྦྱོང་མནར་གཅོད་ཚབས་ཆེ་བཏང་སྟེ་བཙོན་གྲོལ་བཏང་ན་ཡང། ཡང་བསྐྱར་འཛིན་བཟུང་ཐེངས་མ་གཉིས་ཙམ་བྱས་ཡོད་སྐོར་གསུངས་པ་དང་འབྲེལ་ནས་ད་དུང་བོད་ནང་གི་བོད་མི་གཙོས་པའི་འཛམ་གླིང་ནང་རང་དབང་མང་གཙོའི་ཐོབ་ཐང་ཆེད་ཕྱག་ལས་གནང་མཁན་མང་པོ་ཞིག་འཛིན་བཟུང་བཙོན་འཇུག་བྱེད་མུས་ཡིན་པ་མ་ཟད་དམར་གསོད་བཏང་དང་གཏོང་བཞིན་ཡོད་སྐོར་ཕྱི་གསལ་བཏོན་གནང་འདུག། བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱི་སྐོར་ངོ་སྤྲོད་འདི་གནང་བ་དང་འབྲེལ་ཁོང་ལ་གཟེངས་རྟགས་བྱ་དགའ་འདི་གནང་འདུག། བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་ཕུལ་བའི་རྗེས་སུ་མགོ་ལོག་འཇིགས་མེད་ལགས་ཀྱིས་ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་བ་དང་བསྟི་གནས་ཁང་དེའི་ནང་ཕྱག་ལས་གནང་མཁན་པད་མ་ལགས་ཀྱིས་དབྱིན་སྐད་ཐོག་བསྒྱུར་གནང་བ་ཁག་སྙན་སྒྲོན་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ང་མགོ་ལོག་འཇིགས་མེད་ཡིན། རྒྱ་གཞུང་གི་དམ་དྲག་འོག་བོད་མིའི་དཀའ་སྡུག་མཚོན་པའི་གློག་བརྙན་པར་སྐྲུན་བྱས་པའི་རྐྱེན་གྱིས་རྒྱ་གཞུང་གིས་ང་འཛིན་བཟུང་བཙོན་འཇུག་བཏང་བ་རེད།

Finally, my heartfelt gratitude to the NED for its unwavering commitment to democracy. As a former political prisoner, I know solidarity from outside is truly a lifeline. On behalf of all on the receiving end of your support, I thank you.
ari mangzo kongkul dimne kanki, chilo nido nishu lu bulam zegur checha cha བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་ཐོབ་པར་དགའ་བསུ་ཆེན་པོ་ཞུས་འདུག་བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་གོང་ཞུས་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་དེ་བཞིན་ཨ་རིའི་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་དབུ་བརྙེས་ནས་ལོ་བཞི་བཅུ་འཁོར་བའི་དུས་ཆེན་སྲུང་བརྩིའི་ཐོག་ཕུལ་ཡོད་པ་དང། ཁོང་དང་མཚུངས་པར་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་དམངས་གཙོའི་ལམ་ལུགས་འཕེལ་རྒྱས་ཆེད་ཕྱག་ལས་གཟེངས་སུ་ཐོན་པ་གནང་མཁན་འགའ་ཤས་ལ་ཡང་གཟེངས་རྟགས་དེ་ཕུལ་འདུག་མགོ་ལོག་འཇིགས་མེད་ལ་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་གི་སྡུག་སྦྱོང་མནར་གཅོད་མི་སྤྱོད་ལས་བརྒལ་བ་གཏོང་དགོས་དོན་ནི་ཁོང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་དོན་གྲུབ་དབང་ཆེན་ལགས་ཀྱིས

ད་རེས་ཀྱི་གཟེངས་རྟགས་བྱ་དགའ་དེ་ཙམ་མ་ཟད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དམ་པ་དེའི་མཚན་ཐོག་གི་སྙིང་སྟོབས་ཀྱི་གཟེངས་རྟགས་ཀྱང་འབུལ་ལམ་ཞུས་ཡོད་པ་རེད། ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང། མི་དར་མ་ཚོར་ཁྲག་ཤེད་མཐོ་བའི་ནད་ངོས་འཛིན་སྟངས་དང་ཟས་དང་སྤྱོད་ལམ། སྤང་བླང་བྱ་རྒྱུ་བཅས་ཡོད་པ་ཙམ་མ་ཟད་ཁྲག་ཤེད་མཐོ་བའི་ནད་ཀྱིས་གྲིབ་སྐྱོན་དང་སྙིང་གི་ན་ཚ་སོགས་སློང་རྐྱེན་བྱེད་པའི་ནད་ཚབས་ཆེན་པོ་དེའི་རིགས་སྨན་བཟའ་རྒྱུ་ཡོད་པའི་སྨན་བཅོས་ཀྱི་ཆ་རྐྱེན་ལྡན་ཡོད་པ་དེ་ཡིས་སྔོན་འགོག་ཐུབ་ཀྱི་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་འདི་གསན་རོགས་གནང། ཕྱི་ལུགས་ཀྱི་མི་དར་མར་ཁྲག་ཤེད་མཐོ་བའི་ནད་ཕོག་པ་གཏན་འཁེལ་བྱེད་པའི་ཁྲག་ཤེད་མཐོ་བའི་ཚད་འཛིན་བྱེད་པ་ནི་ཁྲག་ཤེད་བརྟག་དཔྱད་འཕྲུལ་ཆས་ནང་སྙིང་གི་སྒུལ་ཤུགས་ཀྱིས་ཁྲག་ལུས་ཡོངས་སུ་གཏོང་བའི་སྐབས་ཀྱི་སྙིང་གི་ཁ་འཛུམ་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱ་དང་སུམ་ཅུ་ལས་མཐོ་བ་དང་ཁྲག་སྙིང་ནང་དུ་འཐེན་པའི་སྐབས་ཀྱི་སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་ཚད་གཞི་གྲངས་ཀ་བརྒྱད་ཅུ་ལས་མཐོ་བ་སླེབས་ཚེ་ཁྲག་ཤེད་མཐོ་བའི་ནད་ཕོག་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཁྲག་ཤེད་མཐོ་བའི་ནད་པར་ཁྲག་ཤེད་མཐོ་བའི་རྐྱེན་གྱིས་སྙིང་དང་ཁྲག་རྩར་ཉེན་ཁ་བཟོ་བ་དེ་ནི་ཉེན་ཁ་ཆེ་བ་དང་དེ་ལས་ཉེན་ཁ་ཅུང་ཆུང་བ་བཅས་རིགས་གཉིས་སུ་དབྱེ་བ་ཡིན་ཞིང། དང་པོ་ཉེན་ཁ་ཆེ་བའི་ཁྲག་ཤེད་མཐོ་བའི་ནད་པ་ནི་སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་བཞི་བཅུའམ་ཡང་ན་གྲངས་ཀ་དེ་ལས་མཐོ་བ་དང་སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་དགུ་བཅུའམ་ཡང་ན་དེ་ལས་མཐོ་བ་ཡོད་མཁན་དང། དེ་བཞིན་སྙིང་ཁ་འཛུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་སུམ་ཅུ་ནས་བརྒྱ་དང་སུམ་ཅུ་སོ་དགུ་དང། སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱད་ཅུ་ནས་བརྒྱད་ཅུ་གྱ་དགུ་བར་ལས་མ་ཟིན་ན་ཡང། ཁྲག་ཤེད་མཐོ་བའི་ནད་ཀྱི་སྟེང་བླ་གཉན་གྱི་ནད་ཕོག་ཟིན་པ་དང། དབང་པོ་གཞན་ལ་གནོད་སྐྱོན་བཟོས་ཟིན་པ། དེའི་ཐོག་ལ་ཐ་མག་འཐེན་པ་དང། ཁྲག་གི་མངར་ཆའི་ཚད་གཞི་དང་ཁྲག་ནང་གི་ཚིལ་གྱི་ཚད་གཞི་རྒྱུན་ལྡན་མ་ཡིན་པ། ལུས་ཀྱི་ཤ་རྒྱགས་པ་ཡིན་པ་སོགས་ཀྱི་ནད་པ་ཚོར་ཆེས་ཉེན་ཁ་ཆེ་བའི་གྲས་ཡིན་པ་རེད། གཉིས་པ་ཉེན་ཁ་ཅུང་ཆུང་བའི་ཁྲག་ཤེད་ཀྱི་ནད་པ་ནི། སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱ་དང་སུམ་ཅུ་ནས་བརྒྱ་དང་སུམ་ཅུ་སོ་དགུ་དང། སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱད་ཅུ་ནས་བརྒྱད་ཅུ་གྱ་དགུ་བར་ཡིན་པ་གང་ཞིག་ལ་ཁྲག་ཤེད་ཀྱི་རྐྱེན་བྱས་ཏེ་བླ་གཉན་གྱི་ནད་ཕོག་མེད་པ་དང། སྙིང་དང་ཁྲག་རྩ་ཉེན་ཁ་བཟོ་བའི་རྒྱུ་རྐྱེན་གཞན་དག་མེད་པ་དེ་དག་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད། དེས་བརྟེན་རྒྱ་གར་ལྷོ་ཕྱོགས་སུ་བཞུགས་པའི་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁྲག་ཤེད་མཐོ་བའི་ནད་པར་ཐད་ཀའི་གནོད་ཚབས་ཆེ་ཤོས་ནི་ཚྭ་ཡིན་པ་དང་དུས་རྒྱུན་འཚོ་བའི་ནང་ཚྭ་ཉུང་དུ་བསྟེན་དགོས་པའི་ཁར། ཚག་ཤ་དང་ལུག་ཤ་ར་ཤ་ལ་སོགས་པའི་ཤ་རིགས་དེ་དག་དང་སྣུམ་དང་མར་ཚིལ་སོགས་ལ་རྔོད་སྲེག་གི་ཟས

ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་ཇ་ཞིག་འཐུང་གི་ཡོད་ལ། འདི་ཡིན་པ་སོང་ཙང་ཚྭ་དེ་ཚོ་ཉུང་ཉུང་བྱོས་ཡ། ཨ་ནི་གླང་ཤ། ཤ་རིགས་དང་ཨ་ནི་ཅིག་ཞག་རྩི་རིགས་དང་ཨ་ནི་སྣུམ་ནང་སྲེག་ཡག་རིགས་ཚོ་ཡང་ཅིག cholesterol ལ་གནོད་ཀྱི་ཡོད་པ་སོང་ཙང cholesterol དེ་མཐོ་པོ་ཡོད་ན་ཨ་ནི་ཡང་ཅིག་ཁྲག་རྩ་ནང་ལོགས་ལ cholesterol ཡུན་རིང་པོ་བསགས་སོང་ན་ཡང་ཁྲག་ཤེད་ཡང་མཐོ་རུ་འགྲོ་གི་རེད་འདི་ཡིན་པ་སོང་ཙང་ཨ་ནི་ཞག་རྩི་རིགས་དེ་རེད་གླང་ཤ་རིགས་རེད་ཤ་དམར་པོ་རིགས་རེད་དེ་ཚོ་འཛེམ་དགོས་ཡ་དཔེ་ཀུ་མེད་སུ་གལ་ཆེ་པོ་ཆགས་འདུག་འདུག་ཨ་ནི་དམིགས་བསལ་གལ་ནི་ཐ་མག་དང། ཆང་རག་རིགས་བྱོས་ལ་དེ་ཚོས་གི་གནོད་ཀྱི་ཡོད་རེད་བྱོས་ཡིན། ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་གྱི་ཕན་ཐོགས་ཆེ་ཤོས་ནི་གཙོ་བོ་ལུས་དལ་པོར་མི་བསྡད་པར་ཉིན་རེར་ལུས་རྩལ་དང་གོམ་པ་སོགས་བརྡབ་གསིག་སྐར་མ་ཉི་ཤུ་རྩ་གྲངས་བྱས་པས་ཧ་ཅང་གི་ཕན་ཐོགས་ཡོད་པ་དང་ཤ་རྒྱགས་པ་སྐམ་དུ་གཏོང་རྒྱུ་དང་གཉིད་དུས་ཐོག་ལ་འདང་ངེས་ཁུག་དགོས་པ། ལྷག་པར་དུ་སེམས་ཞི་བ་དང་ལྷོད་དུ་གནས་ཐབས་བྱེད་པ་ལས་སེམས་ཁྲལ་དང་རྔམ་སྐྲག་གིས་ཁྲག་ཤེད་ལ་གནོད་ཀྱི་ཡོད་པ་རེད་འདུག། ཨ་ནི་ད་ཁྲག་ཤེད་ལ་ད་ཅིག་སྔོན་འགོག་རེད་ཨ་ནི་ཅིག་སྨན་བཅོས་རེད་ད་འདི་གལ་ཆེ་ཆེ་ག་རེ་ག་རེ་ཡོད་ཞུས་ན་ཨ་ནི་ལུས་རྩེད་དེ་གིས་ཞེ་པོ་ཅིག་ཕན་གྱི་ཡོད་རེད་ཁྲག་ཤེད་ལ་ཉིན་ལྟར་ལ་སྐར་མ་ཉི་ཤུ་ཅིག་ལུས་རྩེད་གནང་ཡ་དེ་གལ་ཆེ་པོ་ཆགས་ཀྱི་འདུག་ལྗིད་ཁོག་རན་པོ་ཞིག་བཞག་ཡ་དེ་དཔེ་མི་སྲིད་གལ་ཆེ་པོ་ཆགས་ཀྱི་འདུག་ཨ་ནི།

ཁྲག་ཤེད་ཧ་ཅང་གི་མཐོ་བ་མེད་པར་ཆགས་པའི་ཕན་ནུས་ཐོན་ཚེ་མུ་མཐུད་ནས་ཁྲག་ཤེད་མཐོ་རུ་མི་འགྲོ་བའི་ཟས་དང་སྤྱོད་ལམ་གྱི་ཐབས་ཤེས་དེ་དག་མུ་མཐུད་རྒྱུན་འཁྱོངས་བྱ་དགོས་པ་དང་དེ་མིན་ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་གཉིས་སྤང་བླང་ཚུལ་བཞིན་བྱས་ཀྱང་ཕན་ནུས་ཆེར་མི་ཐོན་པའི་ནད་པ་ཚོས་ངེས་པར་དུ་སྨན་བཟའ་དགོས་ཀྱི་ཡོད་ཅིང། གང་ལྟར་ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་ཐོག་ནས་ཐབས་ཤེས་དང་ཕྱི་ལུགས་ཀྱི་སྨན་བཟའ་བའི་ཐབས་ཤེས་དེ་དག་གིས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པ་དེ་ཡིས་ཁྲག་ཤེད་མཐོ་བའི་ནད་ཀྱིས་སློང་བའི་སྙིང་རྩ་འགག་པ་དང་གྲིབ་སྐྱོན་དབང་པོ་སྐྱོན་ཅན་དུ་འགྱུར་བ་འཆི་རྐྱེན་སོགས་སྔོན་འགོག་ཐུབ་པ་ཡོད་པ་ངོས་འཛིན་གནང་གི་འདུག། ད་ལྟ་ཁྲག་ཤེད་ཡུན་རིང་པོ་ཅིག་དང་པོ་སོ་སོའི་ཅིག་འཕྲོད་བསྟེན་བྱས་རྗེས་ཟས་དང་སྤྱོད་ལམ་བསྟེན་བྱས་རྗེས་ཁྲག་ཤེད་མཐོ་པོ་ཞེ་པོ་མེད་ན་རེད་བ་ཨ་ནི་ཁྲག་ཤེད་མར་བཅག་ཡས་ཀྱི་ཐབས་ཤེས་གནང་ཡས་དེ་གལ་ཆེ་པོ་ཆགས་འདུག་རིམ་པ་དང་པོ་དེ་བ་འདི་གིས་བསྟེན་མར་ཆག་གི་མེད་ན

འོན་ཀྱང་ནད་པ་ཁག་ཅིག་ལ་ཕྱི་ལུགས་སྨན་གྱིས་ཁྲག་ཤེད་ཀྱི་ཚད་གཞི་བཅག་མ་ཐུབ་པའི་གནས་སྟངས་ཀྱང་ཡོང་སྲིད་ཀྱི་ཡོད་པར་བརྟེན་ནས་སྨན་གྱིས་ཁྲག་ཤེད་བཅག་ཐུབ་ཀྱི་ཡོད་མེད་ཁྲག་ཤེད་ཡང་སེ་བརྟག་དཔྱད་བྱ་དགོས་ཀྱི་ཡོད་པ་དང། གལ་ཏེ་སྨན་གྱི་ཕན་ནུས་མི་ཐོན་པའི་སྐབས། ངེས་པར་དུ་སྨན་པར་བསྟེན་གཏུགས་བྱས་ཏེ་སྨན་འགྱུར་བ་གཏོང་དགོས་པའི་གནས་སྟངས་ཡོང་གི་ཡོད་པས་ལྷོད་གཡེང་དུ་མི་སོང་བ་བྱ་དགོས་ཀྱི་ཡོད་པ་རེད་འདུག།

དེ་ཡིས་ཁྲག་ཤེད་ནད་ཀྱིས་སློང་བའི་ནད་ཚབས་ཆེ་བའི་རིགས་སྔོན་འགོག་ཐུབ་པའི་ཕན་ཐོགས་ཡོད་པའི་ཐད་ལ། ནུབ་ཕྱོགས་པའི་ཚན་རིག་པའི་ཉམས་ཞིབ་ནང་ཁྲག་ཤེད་མཐོ་བའི་ཚད་གཞི་ནས་གྲངས་ཀ་བཅུ་བཅག་ཐུབ་པ་ཙམ་གྱིས་གྲིབ་སྐྱོན་དང་སྙིང་གི་ན་ཚའི་སློང་རྐྱེན་འཆི་བའི་ཉེན་ཁ་ཆུང་དུ་གཏོང་ཐུབ་ཀྱི་ཡོད་པའི་ར་སྤྲོད་གནང་ཡོད་པའི་སྐོར་གསུངས་དོན་ལ། ཨེ་སྨན་བཅོས་ཀྱི་ཁེ་ཕན་ག་རེ་ཡོད་ཞུས་ན་ད་ང་ཚོ་ཚན་རིག་ཐོག་ནས་ཉམས་ཞིབ་གནང་བྱས་རྗེས་ག་རེ་མཁྱེན་རྟོགས་བྱུང་རེད་ཞུས་ན་ད་ལྟ་ཉམས་ཞིབ་བརྒྱུད་ནས་ག་རེ་ཧ་གོ་རེད་ཞུས་ན་ཁྲག་ཤེད་ཡོད་མཁན་ཅིག་ལ་ཁྲག་ཤེད་ཀྱི་ཨང་གྲངས་བཅུ་ཅིག་བཅག་ཐུབ་ན་འདི་གིས་གྲིབ་སྐྱོན་ཕོག་ཡག་གི་རེད་སྙིང་གི་ན་ཚ་གི་མ་བསླད་ཡ་ཆེད་དུ་བརྒྱ་ཆ་ཉི་ཤུ་རྩ་ལྔ་ནས་སུམ་ཅུ་ཙམ་མར་བཅག་ཐུབ་རེད་ལབ་པ་རེད་བ་དེ་ཡིན་པ་སོང་ཙང་སྨན་བཅོས་བྱེད་ཡ་དེ་དཔེ་ཀི་ནས་སུ་གལ་ཆེ་པོ་ཆགས་ཀྱི་འདུག། ཁྲག་ཤེད་མཐོ་བའི་ནད་པ་ཁག་ཅིག་ལ་ཟས་དང་སྤྱོད་ལམ་སྤང་བླང་བྱས་པས་ཕན་ནུས་ཐོན་མཁན་རིགས་ཤིག་དང

ཡུན་རིང་པོ་ཅིག་མ་སྟོན། དེ་འདྲ་བྱས་རྗེས་ཁྲག་ཤེད་རྐྱེན་ནས་གྲིབ་སྐྱོན་ཕོག་ནས་བོ་ཡ་དང་སྙིང་འཕྲོ་བརླག་འགྲོ་ཡ་དང་དེ་ནས་མཁལ་མ་གཉིས་ཆ་འཕྲོ་བརླག་འགྲོ་ཡ་དང་དེ་འདྲ་མང་པོ་མཐོང་གི་འདུག་ང་རང་ཚོ་སྤྱི་ཚོགས་ནང་དེ་འདྲ་ཡིན་པ་སོང་ཙང་སྨན་བཅོས་ཀྱི་ཐོག་ནས་དོ་སྣང་བྱེད་ཡ་དེ་དཔེ་མི་སྲིད་གལ་ཆེ་པོ་མཐོང་འདུག་ཨ་ནི་ཁ་ཤས་ཀྱིས་ང་ལ་ག་རེ་ཞུ་དགོས་ལབ་ན་ད་ལྟ་ཁྲག་ཤེད་ཀྱི་སྨན་དེ་ཡང་ཅིག་ཟ་ན་ཨ་ནི་མི་ཚེ་གང་ཚང་ཟ་དགོས་རེད་ཟེར་འདི་ཅིག་ནི་ད་སྨན་ཆུ་ཡི་སྨན་རེད་ཟེར་ད་འདི་སྨན་ཟ་ན་ཡག་པོ་ཡོད་མ་རེད་ཟེར་དེ་འདྲའི་གསུང་མཁན་མང་པོ་འདུག་དེ་ག་རེ་ཆགས་ཀྱི་འདུག་ཞུས་ན་ཁྲག་ཤེད་དེ་ཐེངས་གཅིག་སླེབས་སོང་ན་ཁྲག་ཤེད་ཀྱི་ན་ཚ་དེ་མི་ཚེ་གང་ཚང་འགྲོ་བ་ཆེས་མང་ཆེ་བ་བསྡད་ཡོད་རེད་འདི་གི་རྒྱུ་རྐྱེན་དེ་བརྟེན་ནས་ཁྲག་ཤེད་སྨན་དེ་མི་ཚེ་གང་ཚང་བྱེད་དགོས་རེད་ཞུ་འོས་རེད་སྨན་གྱི་འགོ་བཙུགས་པའི་རྒྱུ་རྐྱེན་དེ་བརྟེན་ནས་ཁོ་སྨན་ཡུན་རིང་པོ་མི་ཚེ་གང་ཚང་བྱེད་དགོས་རེད་འདི་མ་རེད་རོ་ཨ་འདི་ཡང་མཚམས་མཚམས་གོ་རྟོགས་དེ་ནོར་འགྲོ་འདུག་དེ་མ་སོང་ཙང་ཨེ་སྨན་མང་ཆེ་སྔོན་འགོག་གི་སྨན་རེད་ཞུ་ཨེ་འདི་ཚོ་ལ་ཟུར་ཕོག་ཤུགས་ཆེ་པོ་དེ་འདྲ་ཁེལ་ཡོད་མ་རེད་དེ་མ་སོང་ཙང་སྨན་བཅོས་བྱེད་ཡ་དེ་དཔེ་མི་སྲིད་ཀྱི་གལ་ཆེ་པོ་ཆགས་འགྲོ་འདུག། ཚན་རིག་པས་ཁྲག་ཤེད་མཐོ་བའི་རྐྱེན་གྱིས་སྙིང་དང་ཁྲག་རྩར་གནོད་འཚེ་བཟོ་བའི་ཉེན་ཁ་ཆེ་བའི་ནད་པ་ཚོས་འཕྲལ་དུ་ཁྲག་ཤེད་གཅོག་པའི་སྨན་བསྟེན་ནས་ངེས་པར་དུ་སྨན་བཅོས་བྱ་དགོས་པ་དང། དེ་བཞིན་སྙིང་དང་ཁྲག་རྩར་གནོད་འཚེ་བཟོ་བའི་ཉེན་ཁ་ཆུང་བའི་ནད་པ་ཚོས་ཟླ་བ་གསུམ་ནས་དྲུག་བར་ཟས་དང་སྤྱོད་ལམ་སྤང་བླང་ཚུལ་བཞིན་བྱས་ཏེ་འཚོ་བའི་གོམས་གཤིས་ལ་འགྱུར་ལྡོག་བཏང་ན་ཡང་ཁྲག་ཤེད་ཀྱི་འཕྲུལ་ཆས་ནང་སྔར་བཞིན་སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་སུམ་ཅུ་དང། ཡང་ན་དེ་ལས་མཐོ་བ་སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱད་ཅུ་ལས་མཐོ་བ་མུ་མཐུད་གནས་ཡོད་ཚེ། ཁྲག་ཤེད་གཅོག་པའི་སྨན་བསྟེན་ནས་སྨན་བཅོས་འགོ་བཙུགས་དགོས་ཡོད་པའི་ལམ་སྟོན་གནང་གི་ཡོད་བཞག། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། རྒྱ་གར་ནང་དགུན་ཚོང་གཉེར་ཡུལ་ས་ཁུལ་ཕལ་ཆེ་བའི་ནང་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཚོང་ལས་འགོ་བཙུགས་ཟིན་འདུག་ཀྱང་ད་ལྟ་ཚོང་དེ་ཙམ་མེད་ལུགས་ཚོང་པ་ཁག་ཅིག་གིས་ངོ་སྤྲོད་གནང་བ་ཞིག་ཚེ་དབང་དངོས་གྲུབ་ལགས་ཀྱིས་ཕྱོགས་སྒྲིག་ཞུས་ནས་སྙན་སྒྲོན་ཞུ་གནང་གི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་ཡོད་པའི་བོད་མི་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་གི་འཚོ་རྟེན་གཙོ་བོ་དེ་དགུན་ཚོང་འདི་རེད་ལ། ཕྱི་ཟླ་བཅུ་པའི་ཟླ་མཇུག་དང་བཅུ་གཅིག་པའི་ཚེས་ཤར་ལ། དགུན་ཚོང་གཉེར་ཡུལ་ས་ཁུལ་ཚང་མའི་ནང་ཁྲོམ་ས་གསར་རྒྱག་ཟིན་ནས་དངོས་སུ་ཚོང་ལས་གཉེར་རྒྱུ་དེ་འགོ་འཛུགས་གནང་ཟིན་བཞག་སྤྱིར་བཏང་དགུན་ཁའི་དུས་སུ་རྒྱ་གར་གྱི་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་ཕལ་ཆེ་བའི་ནང་དགུན་དུས་བོད་མི་ཚོས་བལ་གོས་འམ་སུ་ཊར་གྱི་ཚོང་ལས་གནང་གི་ཡོད་པ་དང། ཚོང་བརྒྱབ་ཡུལ་ས་ཁུལ་མང་པོའི་ནང་བོད་མི་ཚོང་པ་ཚོ་ལ་དཀའ་ངལ་ཆེ་ཤོས་དེ་ཁྲོམ་སའི་དཀའ་ངལ་འཕྲད་ཀྱི་ཡོད་པ་རེད། འོན་ཀྱང་རྒྱ་གར་གྱི་རཱ་ཇ་སི་ཐན་མངའ་སྡེའི་ཇེ་པུར་གྲོང་ཁྱེར་ནང་ཚོང་ལས་གཉེར་མཁན་བོད་མི་ཚོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་མངའ་སྡེའི་གཞུང་གིས་གཏན་འཇགས་ཁྲོམ་ར་གནང་ནས། ཁྲོམ་ར་དེའི་ནང་དབྱར་དགུན་མེད་པར་ཚོང་ལས་གཉེར་གྱི་ཡོད་འདུག་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དགུན་ཚོང་དེ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ཉིན་ལྷ་གསོལ་བཏང་ཞིང་གཞས་སྣ་འཁྲབ་སྟོན་གྱི་ལམ་ནས་ཚོང་ལས་འགོ་འཛུགས་གནང་འདུག་ལ། མཛད་སྒོའི་སྐུ་མགྲོན་གཙོ་བོ་དེ་མངའ་སྡེའི་སྡོད་ཁང་མཁོ་སྤྲོད་ལས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་པཱ་ཝན་ཨ་རོ་ར་མཆོག་ཕེབས་ཡོད་ལུགས་ཇེ་པུར་གྲོང་ཁྱེར་ནང་གི་བོད་རིགས་ཚོང་ལས་ཚོགས་པའི་རྒྱུན་ལས་དགའ་བ་ལྷ་མོ་ལགས་ཀྱིས་འགྲེལ་བརྗོད་གནང་བྱུང།

ལབ་བྱས་ནས་ནི་གྲ་སྒྲིག་འོག་ཏུ་ཞེས་གནང་བ་རེད། ཇེ་པུར་གྲོང་ཁྱེར་ནང་དུ་ཡོད་པའི་བོད་མི་ཚོང་པ་ཚོས་དགུན་ཚོང་གཉེར་རྒྱུ་དེ་འགོ་འཛུགས་གནང་ནས་ད་ཆ་ཟླ་བ་གཅིག་ཙམ་འགྲོ་གི་ཡོད་ཀྱང། ད་ལྟའང་གནམ་གཤིས་གྲང་མོ་མ་ཆགས་པར་ཚོང་དེ་ཙམ་བྱུང་མི་འདུག་ལ། བདུན་ཕྲག་སྔོན་མ་རྒྱ་གར་གྱི་དི་ཝཱ་ལི་ཞེས་པའི་དུས་ཆེན་གྱི་སྐབས་སུ་དུས་རྒྱུན་ཚོང་ཕྲན་བུ་ལེགས་པ་ཡོང་གི་ཡོད་ཀྱང་འདི་ལོ་དེ་ལྟར་བྱུང་མི་འདུག། ང་འོ་ད་ང་ཚོ་ཁ་སང་ཕྱི་ཟླ་ཟླ་ཁྲོམ་དུ་ཡ་དེ་བཅུ་པའི་ག་རེ་ཡི་ཉི་ཤུ་ནས་དྲུག་ཞེས་བཏོན་པ་རེད་ཡིན་ན་ཡང་ད།

གནམ་གཤིས་མ་གྲང་བའི་གེགས་རྐྱེན་གྱིས་ནི་ཚོང་གི་ཁེ་ཕན་སོགས་གལ་བྱུང་མ་སོང་ལགས། ཡང་དགའ་བ་ལྷ་མོ་ལགས་ཀྱིས། སྔར་སྔ་མོ་ནང་བཞིན་དགུན་ཁའི་དུས་སུ་ཚོང་ཡག་པོ་མ་ཡོང་བའི་རྒྱུ་མཚན་ནི། གཅིག་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་པས་དགུན་ཁའི་དུས་སུ་གནམ་གཤིས་གྲང་མོ་མ་བསྟན་པ་དང་དེའི་ཐོག་དེ་རིང་ཁ་སང་ཇེ་པུར་གྲོང་ཁྱེར་ནང། ནུབ་ཕྱོགས་ཡུལ་གྲུ་ནང་བཞིན། མོལ་ཞེས་པའི། ཚོང་ཟོག་སྣ་ཚོགས་ཀྱི་ཚོང་ཁང་མང་པོ་ཡོད་པའི་ཐོག་བརྩེགས་ཅན་གྱི་ཁྲོམ་ར་དེ་འདྲ་མང་པོ་གསར་རྒྱག་བྱས་ཡོད་སྟབས་བོད་མིའི་ཚོང་ལ་རང་བཞིན་གྱིས་དོ་ཕོག་ཡོང་བཞིན་ཡིན་ལུགས་གསུངས་གནང་གི་འདུག། ལ་འོ་ད་དེང་སང་ད་གནམ་གཤིས་རྒྱལ་ཁོ། གནམ་གཤིས་དེ་འགྱུར་ལྡོག་ཕྱིན་ཏེ་དེ་སྔར་སྔོན་མ་དང་མ་འདྲ་བར་གནམ་གཤིས་ཚ་པོ་འདྲ་ཆགས་བསྡད་ཙང་ནས།

ཇེ་པུར་གྲོང་ཁྱེར་ནང་དུ་ཡོད་པའི་ཤི་རི་ཇུ་ལི་ལཱལ Tibetan Market ཞེས་པའི་ཚོང་ཁང་ཉིས་བརྒྱ་དྲུག་ཅུ་རེ་དྲུག་ཙམ་ཡོད་པའི་བོད་མིའི་ཁྲོམ་ར་དེའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་བོད་མི་མི་ཚང་བརྒྱ་དང་དྲུག་ཅུ་རེ་ལྔ་ཡིས་ཚོང་ལས་གཉེར་བཞིན་ཡིན་པ་དང། ད་ལྟ་ཚོང་དེ་ཙམ་ཡག་པོ་མེད་ཀྱང་རིམ་པས་ཚོང་ཡག་ཏུ་འགྲོ་བའི་རེ་བ་དགའ་བ་ལྷ་མོ་ལགས་ཀྱིས་གནང་གི་འདུག།

ས་ཚོང་ཡག་པོ་ཡོང་བའི་ང་ཚོས་རེ་བ་ཞུ་གི་ཡོད། ཡང་རྒྱ་གར་གྱི་མངའ་སྡེ་ཆེ་ཤོས་དང་མི་འབོར་མང་ཤོས་ཀྱི་མངའ་སྡེ་ཨུ་ཏར་པ་ཏི་ཤི་ཡི་རྒྱལ་ས་ལག་ནའུ་ནང། ཚོང་ལས་གཉེར་མཁན་བོད་མི་ཚོས་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ནས་བཟུང་ཚོང་ལས་འགོ་འཛུགས་གནང་ཡོད་ཀྱང་ད་ལྟ་ཚོང་དེ་ཙམ་མེད་པ་དང། དི་ཝཱ་ལི་དུས་ཆེན་སྐབས་སུའང་རེ་བ་བྱས་པ་ནང་བཞིན་ཚོང་ཕོགས་མེད་ཀྱང་རིང་མིན་རྒྱ་གར་གྱི་དུས་ཆེན་གཞན་ཞིག་དང་དེ་བཞིན་ཆང་སའི་ནམ་དུས་ཀྱང་སླེབས་ལ་ཉེ་བར་སོང། རིམ་པས་ཚོང་ཡག་ཏུ་འགྲོ་བའི་རེ་བ། ལག་ནའུ་བཙན་བྱོལ་བོད་མིའི་ཚོང་ལས་བདེ་ཚོགས་ཀྱི་ཚོགས་གཙོ་ཚེ་རིང་དོན་འགྲུབ་ལགས་ཀྱིས་གནང་གི་འདུག། ཨོ། ད་ང་ཚོ་ལག་ནའུ་བཙན་བྱོལ་བོད་མིའི་ཚོང་ལས་བདེ་ཚོགས་ཀྱིས་ད་ལོའི་དགུན་ཚོང་གི་འགོ་བཙུགས་པ་དེ་ཁ་སང་ཕྱི་ཟླ་བཅུ་གཅིག་གི་ཚེས་གཅིག་ནས་འགོ་བཙུགས་པ་རེད། ད་ཡིན་ནའི་ད་ལྟའི་ཆར་ལ་ཡང་ཅིག་པར་བུ་དེ་ལ་ཡང་ཨ་ནི་ཁ་སང་ཕྱི་ཚེས་བཅུ་གཉིས་དི་ཝཱ་ལི་ཡང་ད་དི་ཝཱ་ལི་ཁེལ་ཏེ་ཡིན་ནའི་ཚོང་དེ་ཙམ་མི་འདུག་ད་ལྟའི་ཆར་ལ་ཡང་གནམ་གཤིས་ཀྱིས་ད་ལྟ་སྔ་དགོང་ཏོག་ཙམ་གྲང་རུ་ཕྱིན་བཞིན་པ་ཡིད་བཞིན་ཉི་མའི་དགུང་ལ་ཡར་ཐོན་བྱས་བྱས་ད་ལྟའི་ཆར་ལ་ཡར་ཚོང་དེ་ཙམ་མི་འདུག་ཞུས་པ་ཡིན། རྩ་བའི་ཁ་སང་པར་འུ་ལྡི་བ་བྱས་ང་ཚོ་ཁུལ་དེ་པར་ལ་ཡར་ཨུ་ཏར་ཁཱན་དང་ཧི་མཱ་ཅལ་ཁུལ་དེ་པར་ལ་ཡར་གངས་རྒྱབ་བརྒྱུད་པས་ངས་དེ་ཙམ་གྱིས་ད་ལྟའི་ང་ཚོའི་གྲང་མོ་སྟོན་ཐུབ་མ་སོང་ད་ལྟའི་ཆར་ལ་ཨ་ནི་རྩ་བའི་ད་ལྟ་ཏཱ་རིའི་བཅུ་དགུ་ལ་ཡར་རྒྱ་ཡང་གཅིག་དུས་ཆེན་གཅིག་བྱེད་ཀྱི་ཡོད་རེད་དེ་ནས་ཏཱ་རིའི་ཉི་ཤུ་རྩ་གསུམ་ལ་ཡར་ཨ་ནི་རྒྱ་གར་གྱི་ཡང་དེ་ཁོ་རང་ཚོའི་ཆང་ས་འདི་གའི་དུ་འགོ་ཚུགས་ཀྱི་འདུག་བེ་ནེ་ཏེས་ཁྲར་བྲོ་མི་ཚར་བས་ཀྱི་ད་རེ་བ་འགྲོ་ཞུས་ཏེ་ཡིན་ཟེར་ཞུས། ཡང་འདི་ལོ་ཚོང་ཟོག་བཏོན་པའི་སྐབས་ཁོང་ཚོར་དཀའ་ངལ་གང་ཡང་བྱུང་མི་འདུག་ཀྱང། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་དགུན་ཚོང་དེ་ཡག་པོ་བྱུང་མེད་སྟབས། འདི་ལོ་སྔ་ལོའི་རྩིས་ནས་ཚོང་ཟོག་ཕྲན་བུ་ཉུང་བ་བཏོན་ཡོད་འདུག། ད་ལོའི་ཆར་ལ་ཡང་དེ་འདྲའི་དམིགས་བསལ་ང་ཚོར་དཀའ་ངལ་འཕྲད་མ་སོང། གོང་གཏན་འཁེལ་དེ་ཙམ་གྱི་བར་ཆད་ཡང་ཕྱིན་མི་བར་ཆད་ཡང་ཕྱིན་མི་འདུག་ད་ཡིན་ནའི་ང་རང་ཚོས་ཀྱི་ཅ་ལག་ཉོ་ཡས་དེ་ད་ན་ནིང་ཚོང་ཞེས་བྱུང་མེད་དུས་ད་ལོ་ཅ་ལག་ཉོ་ཡས་དེ་གས་ཨེས་ཅེས། དོ་པོའི་ཁ་གྲངས་ཡིན་པ་ཡིན་ནའི་ང་ཚོས་ཉུང་རུ་ཕྱིན་ཡོད་རེད། དེ་ཡིན་དུས་ད་ལོ་དོ་པོ་ང་ཚོ་སུམ་བརྒྱ་སུམ་ཅུ་སོ་ལྔ་འགུལ་སྟངས་གནང་གི་ཡོད་པ་རེད། དེ་སྔོན་ཡིན་པ་ཡིན་ན་སུམ་བརྒྱ་དྲུག་ཅུ་བདུན་ཅུ་སླེབས་ཀྱི་ཡོད་རེད། དེ་ཡིན་དུས་ད་ལོའི་ཆར་ལ་ཡང་ད་ན་ནིང་ཚོང་གི་ནང་གི་ཐོག་ནས་ད་ལོ། རྐྱེན་པས་གྱི་ང་ཚོས་ཀྱི་ཅ་ལག་དེ་ཉུང་རུ། ཉོས་ཤག། ནའོ། ལག་ནའོ་གྲོང་ཁྱེར་ནང་དུ་ཡོད་པའི་བོད་མིའི་ཁྲོམ་ར་དེའི་ནང། ཚོང་ཁང་གྲངས་ལྔ་བཅུ་ང་གཅིག་ཡོད་པ་དང་བོད་མི་མི་ཚང་སུམ་ཅུ་སོ་བརྒྱད་ཡོད་འདུག་མཐའ་དོན་ཚེ་རིང་དོན་གྲུབ་ལགས་ཀྱིས། དགུན་དུས་བལ་གོས་སམ་སུ་ཊར་གྱི་ཚོང་ལས་ནི་རྒྱ་གར་ནང་གི་བོད་མི་ཚོའི་ཆེད་ཧ་ལས་པའི་གལ་ཆེན་པོ་ཞིག་ཡིན་ཀྱང། ད་ཆ་བསམ་བློ་གསར་པ་དེ་འདྲ་མ་བཏང་པ་ཡིན་ན་དགུན་ཚོང་དེ་ལོ་རེ་ནས་ལོ་རེ་སྐྱོ་རུ་འགྲོ་བཞིན་པར་སོང། ཕུགས་ལ་ག་འདྲ་ཡོང་མིན་ཐེ་ཚོམ་ཡིན་ལུགས་ཁོང་གིས་འགྲེལ་བརྗོད་གནང་བྱུང། ད་བོད་མིའི་འཚོ་རྟེན་ཆེད་དུ་ང་ཚོ་དགུན་ཚོང་སུ་ཊར་ཚོང་ལས་འདི་ཧ་ལས་པའི་གི་གལ་ཆེན་པོ། དཔེར་ན་ང་ཡོང་ས་དོ་ཏི་ས་གནས་ང་གནས་སྡོད་བྱེད་ས་དེ་ས་གནས་བདེ་སྐྱིད་གླིང་རེད། བདེ་སྐྱིད་གླིང་དང་མཚོན་པ་ཡིན་ན་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ད་དགུན་ཚོང་རྒྱག་ཡ་རེད་ད་ག་འདྲ། དེ་ཡིན་དུས་ཧ་ལས་པའི་གི་གལ་ཆེན་པོ་ད་ཡིན་ནའི་ཀྱེ། ད་དེ་སྔའི་ནང་བཞིན་ཚོང་འདི་ད་ཧ་ལས་པའི་སྐྱོ་པོ་ཆགས་ཤག་ཕྱིན་སོང། ད་ནི་རྩ་བའི་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་རིམ་པའི་ནང་ལ་ད་དགུན་ཚོང་དེ་གི་ཕུགས་བརྟན་གི་མ་རེད། བཀའ་གནང་ཡོད་རེད་དངོས་འབྲེལ་ཏོག་ཙམ་ཆགས་བསྡད་ཀྱི་འདུག་ད་ཅིག་གར་སོང་ད་ང་ཚོ་དེ་རིང་ཁ་སང་དྲ་རྒྱའི་བརྒྱུད་ལམ་གི་ཐོག་ནས་ཡང་ཚོང་རྒྱབ་ཡ་རེད་ད་ག་ནང་བཞིན་རེད་ཀྱི་ད་རྒྱལ་ས་སོ་སོ་སོ་སོར་ལ་ཡང་མོལ་ཨ་ནི Complex དེ་ཚོ་ཧ་ལས་པའི་མང་པོ་ལྷག་པར་དུ་ལག་ནའོ་ལ་ཡང་ག་རེ་ཡོད་རེད་ཟེར་བ་ཡིན་པ་ཡིན་ན་ང་ཚོས་ནང་བཞིན་བྱས་བྱས་གང་ལྟར་སྡེབ་ཚོང་གི་ཚོང་མཁན་ཤུགས་ཆེན་པོ་ཞེ་དྲག་རེད་ལག་ནའོ་ལ་ཡང་ཨ་ནི་ཁ་ཆེ་ཕོན་ཆེན་པོ་ཡོད་པའི་རྙིང་པ་ཚོང་མཁན་མང་པོ་བྱས་དེ་ཡིན་དུས་ད་ཕྱིས་སུ་རྙིང་པ་རྙིང་མ་ཡིན་པ་ཡིན་ན་རྙིང་པ་ཚོང་གི་ཡོད་པས་ཕྱིས་སུ་ཁོང་ཚོ་རྙིང་པ་དེ་བཞག་བྱས་ན་གསར་པ་རང་བཏོན་བྱས་ང་ཚོ་ལུ་དྷི་ཡ་ན་དང་ལྡི་ལི་རང་ནས་ཡང་གཅིག་མཚུངས་བྱས་བྱས་བཏོན་བྱས་ད་ལྟའི་ཡང་ལ་ཡང་ད་ཚོང་ཡང། ཧ་ལས་པའི་གིས་ད་ང་ཚོ་ལ་གནོད་སྐྱེལ་བྱེད་ག་འདྲ་སྐྱོང་ཞུགས་ཆགས་བསྡད་ཤག་བདུན་ཅིག་བཞུད། རྒྱ་གར་ནང་ལ་དགུན་ཚོང་གཉེར་མཁན་བོད་མི་ཚོས་ཕྱི་ཟླ་བཅུ་པའི་ཟླ་མཇུག་ནས་ཕྱི་ཟླ་དང་པོའི་ཟླ་མཇུག་གམ་གཉིས་པའི་ཚེས་ཤར་བར། ཟླ་བ་གསུམ་ཡས་མས་ཤིག་གི་རིང་ལ་དགུན་ཚོང་གཉེར་གྱི་ཡོད་པ་དང། མང་པོ་ཞིག་གིས་ལོ་འཁོར་མའི་ཡོང་འབབ་གལ་ཆེ་ཤོས་ནི་དགུན་ཚོང་དེ་ཡིན་འདུག། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིན་ཆེན་ཆོས་སྒྲོན་ལགས་དང་འཕྲུལ་བསྡུ་ཕྱག་རོགས་གནང་མཁན་སར་ཀིས་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།